རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོས་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གངས་ལྗོངས་གླེང་སྟེགས་ཞེས་པ་དེ་ཡིན་དེ་རིང་གི་གངས་ལྗོངས་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ་རྩོམ་པ་པོ་ལིའུ་ཧན་ཁྲིན་གྱིས་བརྩམས་པའི་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མ་ཡིན་ཞེས་པའི་དེབ་དེའི་སྤྱི་ཁོག་དང་ཁྱད་ཆོས། ཀློག་ཐབས་བཅས་ཀྱི་སྐོར་ནས་དེབ་དེ་བོད་འགྱུར་བྱེད་མཁན་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ལ་བཅར་འདྲི་ཞུས་པ་ཞིག་ལ་གསན་རོགས་གནང་བ། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གངས་ལྗོངས་གླེང་སྟེགས་ཟེར་གོ་ནོ་དེ་ཡིན་ང་གངས་ལྗོངས་གླེང་སྟེགས་འདི་གཙོ་སྐྱོང་བྱེད་མཁན་གལ་ཐོ་ཡིན། དེས་ན་དེ་རིང་གི་གངས་ལྗོངས་གླེང་སྟེགས་ནང་ཡིན་ན། རྩོམ་པ་པོ་སངས་རྒྱས་སྐྱབས་ལགས་དེང་སྐབས་བྱང་ཨ་རིར་དངོས་སུ་ཕེབས་པའི

དེ་མི་ཚད་གི་ད་བོད་ཡིག་ག་མ་བསྒྱུར་ནི་སྔུན་ན་རྩོམ་པ་པོ་ལིའུ་ཧན་ཁྲིན་གི་ལོ་རྒྱུས་དེབ་ཐེར་ཆེན་མོ་འདི་འབྲི་བར་ད་གཙོ་ཡང་རོགས་པ་ཡང་མང་ང་ཟིག་ཡོད་ནི་རེད་དེས་ན་ཐོག་དང་བོ་ན་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཁྱེད་ཀྱིས་འདི་ཅིག་གསུངས་ར་ཐོག་དང་བོ་ཁྱེད་ལིའུ་ཧན་ཁྲིན་དེ་ཁྱེད་ཀྱིས་གང་ཟིག་ནས་ངོ་ཤེས་ནས་ན་དེ་ནས་ཁོང་གིས་བོད་ནི་གནའ་སྔ་མོ་ནས་རྒྱ་ནག་ཆ་ཤས་མ་ཡིན་ཟེར་གི་ནོ་དི། འབྲི་འགོ་ད་གསོ་ནམ་ཟིག་ནས་ཡོད་ལས་འབྲི་འགོ་གི་དེའི་སྐོར་དེ་ཅིག་གསུངས་ར། ཨོ་རེད་ལ་ད། དེ། སྐུ་ཞབས་ལིའུ་ཧན་ཁྲིན་གི་ནི་ངོ་ཤེས་ཡ་དེ་སྤྱི་ལོ་ཨ་ཉིས་སྟོང། བཅུ་དྲུག་གི་ལོ་རེད་ཉིས་སྟོང་བཅུ་དྲུག་གི་ལོ་ཐའེ་ཝན་ནི་ཨ་ནི་ཐའེ་ཝན་དོན་གཅོད་གི། ད་རྒྱ་རིགས་དང་བོད་རིགས་མཉམ་དུ་འཚོ་ཡ་ཡོད་དེ་འདྲ་གི་ཐུན་མོང་གི་གཞི་རྟེན་འཚོལ་ཡ་ཟེར་ཡ་དེ་འདྲ་གི་ཚོགས་འདུ་ཅིག་ཚོགས་རེད། དེ་ཚོགས་འདུ་བྱས་དེའི་སྒང་ལ་ཨ་ནི་ང་གཉིས་དེ་ནས་ངོ་ཤེས་ཡ་རེད་ཁོ་རང་གི་ཚོགས་འདུ་དེའི་སྒང་ལ། ཕལ་ཆེར་ཆུ་ཚོད་གཉིས་ཡིན་བསམས་སོང། ད་ལྟ་ད་ལྟ་གི་དེབ་དེ་གི་ད་བརྗོད་གཞི་དེ་མདོར་བསྡུས་ཅིག་མ་གཏམ་བཤད་སྤེལ་སོང། འོ་དེ་ནས་གཏམ་བཤད་སྤེལ་ལེ། དེའི་སྐབས་ནས་ད་ཚོགས་འདུ་གི་སྒང་ནས་ངས་དེ་འདྲ་ངོ་ཤེས་བྱུང་རེད་ད་ཁོ་རང་གི་སྐབས་དེར་ད་མཚོན་ན། ད་ཕལ་ཆེར་དེབ་དེ་བྲིས་བྲིས་ནས་ད་ལྟ་བྲིས་ནས་རྫོགས་ཐབས་མི་འདུག་ཡིན་ན་ཡང་འབྲི་བཞིན་པའི་སྐབས་རེད་ཕལ་ཆེར་ཁོ་རང་གིས་ངོ་སྤྲོད་བྱས་ན་ཁོ་རང་གི་ལོ་བཅུ་ཕལ་ཆེར

དེ་ནས་ད་ཁོ་རང་གི་ཡང་ན་དེ་ཅི་ཡིན་ན་ཟེར་ཨ་ནི། རྒྱ་ནག་གི་ལོ་རྒྱུས་ཡིག་ཚང་ཀློག་ཡ་འགོ་བཙུགས་མ་གཞི་ཁོ་རང་རྒྱ་གི་རིག་གནས་དང། རྒྱ་ནག་གི་རིག་གནས་དང་རྒྱ་ནག་གི་ལོ་རྒྱུས་དེ་ཚོ་དོ་སྣང་ཡོད་མཁན་དེ་འདྲ་ཅིག་རེད། ཡིན་དུས་སྒང་ལ་ད་དེ་འདྲ་གི་དོན་རྐྱེན་ཅིག། དེ་འདྲ་གི་རྩོད་པ་ཅིག་བྱུང་ནས་རྒྱུ་རྐྱེན་དེ་ལ་བརྟེན་ནས་ཨ་ནི་ཁོ་རང་གི་ཡང་བསྐྱར་ད་དེ་ག་འདྲ་ཡིན་ན་ཟེར་དེ་འདྲ་གི་དོགས་པ་ཟིག་གི། ད་རྒྱ་ནག་གི་ཡིག་ཚང་སྔོག་ཡ་འགོ་བཙུགས་འདུག་འགོ་བཙུགས་དུས་སྒང་ལ་ནི་ཡིག་ཚང་ག་ཚད་ད་ཡིག་ཚང་ཚད་ལྡན་དེ་ཚོ་ག་ཚད་བཀླགས་པ་ཡིན་ན་ནི་རྒྱ་ནག་དམར་ཤོག་གཞུང་གི་བོད་གི་ལོ་རྒྱུས་སྐོར་བཤད་ཡ་དེ་ལས་ཐག་རིང་རུ་རིང་རུ་འགྲོ་གི་ཡོད་ཡ་དེ་ཁོས་ཤུགས་ཆེན་པོ་ཚོར་འདུག་ད་ཡིན་ན་ཡང་ཁོ་རང་གི་ཆེད་ལས་དེ་ལོ་རྒྱུས་མ་རེད་དེ་ཡིན་དུས་སྒང་ལ་ཁོ་རང་ཡང་ཆེད་ལས་གི་ལས་ཀ་མང་པོ་བྱེད་དགོས་རེད་དེ་ཡིན་དུས་སྒང་ལ་ད་ལོ་མང་པོ་ལ་ཞར་ཞོར་ནས་ནི་ཡིག་ཚང་དེ་ཚོ་སྔོག་ནས་ད་རྗེས་ནས་ནི་ཁོ་ནི་ཧོང་ཀོང་གི། གྲོང་ཁྱེར་སློབ་གྲྭ་ཆེན་མོ་ཟེར་ནས་དེ་ནས་དགེ་རྒན་བྱས་དེའི་སྒང་ལ་ད་རྒན་ཡོལ་དེ་སྔ་འདོན་བྱས་ནས་ཨ་ནི་ད་དེབ་དེ་འབྲི་ཡག་གི་ད་མགོ་འདྲ་བོ་དེ་ནས་བཙུགས་འདུག་ད་ཡིན་རྒྱུ་ཀུན་སློང་དེ་ཁོ་རང་གི་དེ་རེད་ད་ལོ་རྒྱུས་དངོས་ཡོད་བོད་རྒྱ་གཉིས་ཀྱི་འབྲེལ་བ་དེ་དངོས་ཡོད་ག་ཚོད་ཅིག་ཡིན་ན་ཨ་ནི་དབྱིན་ཇི་དེ་དང་རྩོད་པ་བྱས་པའི་རྒྱུ་རྐྱེན་དེ་ལ་བརྟེན་ནས་ད་དངོས་ཡོད་གནས་ཚུལ་དེ་ག་འདྲ་ཅིག་ཡིན་ན་ལོ་རྒྱུས་ག་འདྲ་ཅིག་ཡིན་ན་ཟེར་ཡ་དེ་འདྲ་གི་ཀུན་སློང་ཅིག་འཁྱེར་ནས་ཨ་ནི་ཁོ་རང་གི་ད་ཡིག་ཚང། ཀློག་ཡ་དེ་དེ་རེད། དེ་ནས་དེབ་འབྲི་ཡ་ཡང་དེ་ག་རང་ད། ཁོ་རང་གིས་བཤད་པ་ནང་བཞིན་རེད། དེ་རྒྱ་ནག་དམར་ཤོག་གིས་རྒྱ་ནག་མི་དམངས་ལ་མགོ། འཛམ་གླིང་གི་མི་དམངས་ལ་མགོ་སྐོར་བཏང་ཡ་མ་ཚད། ཨ་ནེ་རྒྱ་ནག་མི་དམངས་ལ་ཡང་མགོ་སྐོར་བཏང་གི་འདུག། མགོ་སྐོར་བཏང་ཡ་འདི་གི་རྒྱ་གི་སྲོལ་རྒྱུན་རིག་གནས་ཟེར་ན་ད་ལྟ་རྒྱ་ནག་གི་སྲོལ་རྒྱུན་རིག་གནས་ལ་མཐོང་ཆུང་དང་དམའ་འབེབས། དེ་ནས་བཟོ་བཅོས་བྱེད་ཡ་འདི་ཚོ་ཧང་སང་ཡག་གི་མི་ཆོས་ལས་འགལ་བ་དེ་འདྲ་རེད་ཟེར་ཨ་ནི་འདི་འདྲ་བྱས་ནས་ཁོ་རང་གི་ད་ཅིག་དེབ་འདི་འབྲི་དགོས་ཡག་གི་ད་རྒྱུ་རྐྱེན་དང་ཀུན་སློང་འདྲ་བོ་དེ་འདྲ་ཅིག་རེད་ལ། ལགས་སོ་ད་གི་ཁོང་གི་དེབ་འདི་འབྲི་རྒྱུ་གི་འགོ་བརྩམས་པ་ནས་བཟུང་སྟེ། ཅིག་གི་བཙན་བྱོལ་ཡིན་ན་འདྲ་གི་བོད་ནང་ཡིན་ན་འདྲ་གི་དེ་གི་བོད་ཀྱི་རྩོམ་པ་པོ་དེ་འདྲ་ཐུག་མྱོང་ན་མེད་ན་དེའི་སྐོར་རེ་ཅིག་གི་གླེང་སློང་བྱུང་མྱོང། རེད་ལ་ད་ཁོ་རང་གི་བྱེ་བྲག་ཁོ་རང་གི་དེབ་དེ་བྲིས་དེའི་སྒང་ལ་བོད་ཀྱི་རྩོམ་པ་པོ་དང་བོད་ཀྱི་ལོ་རྒྱུས་སྨྲ་བ་དང་འབྲེལ་བ་ཆགས་དགོས་ཡག་གི་རྒྱུ་རྐྱེན་ཅིག་ཆགས་ཀྱི་ཡོད་མ་རེད་ག་རེད་ན་ཁོ་རང་གི་ལོ་རྒྱུས་ཀྱི་དེབ་དེའི་ནང་ལོགས་ལ་རྒྱ་གི་ཡིག་ཆ་ཁོ་ནས་ཨ་ནི་བོད་དང་རྒྱ་ནག་གི་འབྲེལ་བ་དེ་བདེན་དཔང་དང་ར་སྤྲོད་བྱེད་ཡག་མ་གཏོགས་བོད་ཀྱི་ཡིག་ཆ་དང་དེ་ནང་བཞིན་ཅིག་ད་ཕྱི་རྒྱལ་ཡིག་ཚང་དེ་བེད་སྤྱོད་མི་བྱེད་ཡ་དེ་ཁོ་རང་གི་དེབ་གི་དེ་དམ་ད་རྩ་འཛིན་གི་དམ་བཅའ་དང་པོ་རེད་དེ་འདྲའི་སྒང་ལ་དམིགས་བསལ་གྱི་ཅིག་བོད་ཀྱི་མཁས་པ་དེ་ཚོ་ལ་ཨ་ནི་འབྲེལ་བ་བྱེད་དགོས་ཡ་དེ་འདྲ་བྱུང་གི་ཡོད་པ་མ་རེད་ཁོ་རང་གི་དེབ་དེ་བྲིས་དེའི་སྒང་ལ་ད་ཡིན་ན་ཡང་དེབ་དེ་བྲིས་པའི་བརྒྱུད་རིམ་ནང་ལོགས་ནས་ཨ་ནི་ཁོ་རང་གི་ག་རེ་ཟེར་དགོས་རེད་ང་གཉིས་ཐེ་ཝན་ནས་ངོ་ཤེས་ཡ་ནས་བཟུང་སྟེ་ཁོ་དང་པོ་ང་ལ་འབྲེལ་བ་བྱས་ནས་ཨ་ནི་ཁོ་རང་གི་ད་ལྟ་གི་ད་དེབ་ལེའུ་རེ་རེ་བྲིས་ན་ང་ཚོར་བསྐུར་ཡོང་ནས།

ད་ཁོ་རང་གི་ཞུ་དག་ཡིན་ན་འདྲ་དེབ་བྲིས་ནས་སྐབས་དེའི་གི་ཐེ་ཝན་དོན་གཅོད་ཟླ་བ་ཚེ་རིང་ལགས་དང་དེ་ནང་བཞིན་ད་པར་སྐྲུན་ཁང་དང་འབྲེལ་བ་ཡོད་ཡ་རེད་དེ་མ་གཏོགས་དམིགས་བསལ་གྱི་ཅིག་བོད་ཀྱི་ད་ཉམས་ཞིབ་པ་དང་བོད་ཀྱི་ལོ་རྒྱུས་སྨྲ་བ་དང་དེ་འདྲ་འབྲེལ་བ་ཆགས་ཆགས་ཡོད་ཡ་སྐད་ཆ་ཡང་མི་འདུག་དེ་ཁོ་རང་གི་དེབ་དང་དེབ་གི་ལངས་ཕྱོགས་དང་རྩ་འཛིན་ལྟར་ན་བོད་ཀྱི་མཁས་པ་ལ་འབྲེལ་བ་བྱེད་མི་དགོས་ཡ་དེ་འདྲ་ཅིག་རེད་ལ། འདི་ལྟ་དངོས་གནས་ཐུན་མིན་ཞིག་རེད་འདི་ལྟ་ཁོང་གི་དེའི་ད་ལུང་འདྲེན་སྟངས་དང་ད་དེ་ལ་ཁ་གཏད་ནས་དེ་སོང་ན། ད་རྒྱ་ནག་ཟེར་ན་ཆོག་གོ་དེའི་མན་ཆིང་དང་ད་འདི་གི་ཡིག་ཚང། རྐྱང་རྐྱང་གི་ཁུངས་གཏུག་དེ་གི་བཞོག་ཀ། དེ་གི་ཁོང་དེའི་རྡ་རམ་ས་ལ་ཅིག་ཕེབས་ནི་མ་རེད་དེབ་དེའི་ཆེད་དུ་ཕེབས་ནི་ར་ཅིག་ཟིག་རེད། ཁོ་རྡ་རམ་ས་ལ་ཕེབས་དེ་དེ་རེད་ད་ཕལ་ཆེར་ཚར་གཉིས་ཡིན་བསམ་སོང། ད་པར་སྐྲུན་བྱས་ཚར་ནས་ནི་ཁོ་རང་རྡ་རམ་ས་ལ་ཅིག་ཕེབས་དེ་ནས་གཏམ་བཤད་འགའ་གནང་ཡོད་ས་རེད། ཨ་ནི་ས་ར་མཐོ་ལྷོད་དང་དེ་ནས་གཏམ་བཤད་འདྲ་བོ་སྤེལ་ནས་ཁོ་རང་གི་དེབ་ཀྱི་བརྗོད་བྱ་དང་ཁོ་རང་གི་དེབ་ཀྱི་དེབ་ངོ་སྤྲོད་ཀྱི་ཆེད་དུ་གཏམ་བཤད་སྤེལ་ཡ་དེ་འདྲ་གི་ལས་རིམ་གཅིག་བསྒྲིགས་ཡོད་ས་རེད་ལ།

ད་ལེའུ་རེ་རེ་བྲིས་ཚར་ན་ནི་ཁོ་རང་ང་ཆ་ཚང་བསྐུར་ཡོང། ནི་ཁྱོད་དེའི་ནང་ལ་ཞུ་དག་བྱེད་ཡས་ཟེར་ད་ངས་ཞུ་དག་མི་བྱེད་ཅི་གཏང་རྒྱུ་ཡོད་མ་རེད་རྒྱུ་ཡོད་མ་རེད་དེ་ལྟ་ཡང་ནང་ལོགས་ནས་ད་སོ་སོ་གི་བྲིས་རྒྱུ་ནང་ལོགས་ནས་སོ་སོ་གི་སྐྱོན་དེ་ཚོ་ཧ་གོ་མི་འདུག་ཨ། གཅིག་ཡི་གེ་ཆད་སོང་བ་འདྲ་བོ་ཡི་གེ་ནོར་སོང་བ་འདྲ་བོ་དེ་འདྲ་རེ་གཉིས་ཚེ་དེའི་ཆེད་ད་ལྷག་པར་དུ་བོད་གི་བོད་དང་འབྲེལ་བ་ཡོད་ཚང་ནི་བོད་གི་མི་གི་མིང་དང་ད་ང་ཚོ་བོད་གཞུང་གི་ལྷན་ཁང་ཁག་གི་མིང་དང་ནི་བོད་གི་གོ་གནས་དང་དེ་འདྲ་ད་མ་ཤེས་ཡ་ཟེར་ན་འདྲ་ཁོ་རང་ཚོ། ཅིག་ཡོད་དྲ་སྒང་ལ་ནོར་འཁྲུལ་བྱུང་བ་ལ་སོགས་པ་དེ་ངས་ཞུ་དག་བྱས་རེད་ད་ཕལ་ཆེར་དེབ་དེའི་དཔར་སྐྲུན་མ་བྱས་སྔོན་ལ་དེབ་ཀྱི་བརྗོད་བྱ་ཚང་མ་ད་ལེའུ་གཅིག་གཉིས་གཅིག་མ་གཏོགས་ཚང་མ་ངས་ད་བལྟས་ནས་ནི་ཁོང་རང་ལ་ཀློག་ནས་ཐེངས་མང་པོ་ཀློག་ནས་ནི་ཁོང་རང་ལ་བསྐུར་རྒྱུ་དེ་འདྲ་རེད་ད་ཐེངས་མང་པོ་ཀློག་ཨ་དེ་ནི་ཁོང་རང་གིས་གཙོ་བོ་དེ་བསམ་འཆར་འདོན་རོགས་གནང་ཟེར་ཁོང་རང་གི་བྲིས་རྒྱུ་དེ་ལ་བསམ་འཆར་འདོན་རོགས་གནང་ཟེར་དེ་འདྲ་བྲིས་ཡོད་རེད་ད་དེའི་ནང་ལོགས་ནས་ངས་བསམ་འཆར་མང་པོ་འདོན་ཡོད།

ནོར་འཁྲུལ་ཆང་ངེ་ཆུང་ངེ་རེ་བྱུང་ཡོད་ཡ་དེ་ཚོ་ངས་གང་ཐུབ་ཐུབ་ཀྱིས་བལྟ་རོགས་བྱས་ནས་ཕལ་ཆེར་དེབ་དེའི་གི་བརྒྱ་ཆ་གི་དགུ་བཅུ་ད་ཆ་ཚང་པར་སྐྲུན་མ་བྱས་གོང་ངས་ཀློག་ཚར་ཡ་དེ་འདྲ་རེད་ཐེངས་མ་གཅིག་མ་རེད་ཐེངས་མང་པོ་ལ་ཀློག་ཡ་ཨང་དེ་འདྲ་བྱས་ཡ་རེད་ད་ཁོ་རང་གིས་དང་པོ་ཐའེ་ཝན་ནས་གཏམ་བཤད་སྤེལ་ཡ་ནས་བཟུང་དེ་ཕལ་དེ་ད་ཁོ་རང་གི་གཏམ་བཤད་དེ་གིས་ཡིད་དབང་འཕྲོག་བྱས་ཡོད་རེད་སྐད་དེ་ལ་ད་རྒྱ་ཡིག་ཤེས་མཁན་གི་བོད་པ་དེ་ཚོ་དངོས་གནས་ཀྱི་ཧང་སངས་དགོས་ཡ་དང་ཨ་དེ་གི་ནུས་པ་དེ་ཡ་ཆེན་པོ་འདྲ་བོ་རེད་ད་ངས་དཔེ་ཅིག་བཞག་ཡིན་ན། ད་ང་ཚོ་བོད་རྒྱ་གཉིས་ཀྱི་བར་ལ་ཉིས་སྟོང་བརྒྱད་ནས་གི་ད་ཞི་རྒོལ་ཆེན་པོ་བྱུང་བ་བརྒྱུད་ནས་ཨ་ནི་རྒྱལ་བ་རིན་པོ་ཆེ་དང་བོད་གཞུང་གི་སྤྱི་གི་སྒང་ནས་ཨ་ནི་བོད་རྒྱ་གཉིས་ཀྱི་བར་རོ་ལ་འབྲེལ་བ་དང་མཛའ་འབྲེལ་བཟོ་དགོས་ཡ་དང་དེ་འདྲ་གི་ད་ཚོགས་འདུ་མང་པོ་ཅིག་འཚོགས་པ་རེད་རབ་དང་རིམ་པ་འཚོགས་པ་རེད་གཞུང་འབྲེལ་གི་ཚོགས་འདུ་མང་པོ་འཚོགས་པ་རེད་བོད་རྒྱ་གི་མཁས་པ་མཉམ་དུ་ཚོགས་འདུ་དེ་ཚོ་རིམ་བཞིན་ཉིས་སྟོང་དགུ་ནས་བཟུང་སྟེ་ཚོགས་འདུ་མང་པོ་འཚོགས་པ་རེད་དེ་ཚོགས་འདུ་གི་མཐའ་མཇུག་ང་ཚོ་ཚོགས་འདུ་གི་ཡོངས་ཁྱབ་གསལ་བསྒྲགས་ཅིག་སྤེལ་དགོས་པ་རེད་དེ་སྤེལ་དུས་སྒང་ལ་ཨ་ནི། རྒྱ་མཁས་པ་དེ་ཚོ་རྒྱ་གི་ཉམས་ཞིབ་པ་དེ་ཚོ། ག་དེས་ན་རྩོད་པ་བྱས་ནས་ད་ལྟ། ད་དང་པོ་དེ་བོད་ལོ་རྒྱུས་སྒང་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་དེ་ཁོ་རང་ཚོ་ནང་ག་དེས་ན་བྱེད་ཀྱི་འཇུག་གི་ཡོད་མ་རེད། ད་ཁོ་རང་ཚོ་རྩོད་པ་རྒྱག་དེ་ད་དེ་རྙོག་དྲ་རེད་ཟེར་ནས་དེ་འདྲ་བྱས་ནས་ཁ་ཡ་རྩ་མ་རྩ་ནས་མཐའ་མཇུག་དེའི་ནང་བྲིས་ཐུབ་ཀྱི་ཡོད་མ་རེད། ད་ཉིས་སྟོང་བཅུ་དྲུག་ལོའི་ད་ལྟ་ཐའེ་ཝན་གྱི་ཚོགས་འདུ་དེ་ཐུན་མོང་གི་རྟེན་གཞི་འཚོལ་བ་ཟེར་ཡ་གི་ཚོགས་འདུ་དེའི་སྒང་ལ། ཨ་ནི། ད། སྐད་ཆ་ལིའུ་ཧན་ཁྲིན་གྱི་གཏམ་བཤད་དེ། ཆུ་ཚོད་གཉིས་འདྲ་བོ་ཅིག་ཡིན། གཏམ་བཤད་དེ་ཧང་སངས་ཡག་རེད་ད་རྒྱ་མིའི་དེ་ཚོ་ཧང་སངས་དགོས་ཡ་དེ་འདྲ་གི་གཏམ་བཤད་ཅིག་ཆགས་ཡོད་ཙང། ཨ་ནི། མཐའ་མཇུག་གི་ད་ཡོངས་ཁྱབ་གསལ་བསྒྲགས་དེ་བཟོ་ཡག་ལ་བོད་པ་གི་ཚབ་ང་བཏང་བ་རེད་ང་བཅས་ཡིན། དེ་ནས་ང་ཚོས་སོང་ནས་ད་དེ་ཡོངས་ཁྱབ་གསལ་བསྒྲགས་དེའི་གཟུགས་དེའི་སྒང་ལ་ཨ་ནི་མཐའ་མཇུག་དང་པོ་དེ་ལ་ཨ་ནི་བོད་ལོ་རྒྱུས་སྒང་ནས་རང་བཙན་རྒྱལ་ཁབ་ཅིག་རེད་ཟེར་ད་ངས་དེ་བྲིས་དགོས་ཀྱི་འདུག་ལབ་ཡིན། དེ་འདི་སྒང་ལ་རྒྱ་གི་མཁས་པ་ཅིག་གིས་ད་དེ་མ་བྲིས་ན་ཡག་ཡོད་རེད་རྙོག་དྲ་རེད་ཟེར་དེའི་སྒང་ལ།

བོད་ལོ་རྒྱུས་ནང་ནས་རང་བཙན་རྒྱལ་ཁབ་ཅིག་རེད་ཟེར་ཡ་དེ་དུས་ཐོས་བྱུང་བ་རེད། ད་དེ་སྔོན་མ་བྱུང་ཡོད་བ་མ་རེད་ཉིས་སྟོང་བཅུ་དྲུག་བར་དུ་དེ་ནི་ག་ལ་ཁོ་རང་གི་གཏམ་བཤད་དེའི་གི་ནུས་བ་དེ་སྐབས་དེ་ལ་དེ་འདྲ་ཅིག་ཐོན་ཡོད་རེད། དེ་འདྲ་རེད་དེ་ནི་ག་ལ་ད་ཁོ་རང་གི་དེ་ཞིབ་འཇུག་གི་དེབ་ཅིག་ཡིན་དེ་ག་ལ་ད་ཞིབ་ཚགས་པོ་ཀློག་དགོས་ཡ་དང་ཨ་ནི་སློབ་སྦྱོང་བྱེད་དགོས་ཡ་དེ་འདྲ་མང་པོ་ཅིག་ཡོད་བ་རེད་ལྷག་པར་དུ་ཁོ་རང་གི་ད་ཡིག་ཚང་ངོ་སྤྲོད་དང་ཡིག་ཚང་གི་ད་ཞིབ་འཇུག་གི་དེ་ཚོ་ཧང་སང་ཡག་གི་ག་རེ་ཟེར་ཡིད་དབང་འཕྲོག་ཡ་དེ་འདྲ་རེད་ད་ངོ་མ་ང་ཚོ་བ་སློང་ཐུབ་མེད་པ། ང་ཚོ་བ་སློང་མ་ཤེས་ཡ་ང་ཚོ་བ་སློང་མ་ཕོད་ཡ་གི་དེ་འདྲ་གི་བརྗོད་གཞི་མང་པོ་ཅིག་ཡོད་ཙང་ད་ཁོ་བོ་ལེའུ་རེ་རེ་ཁྱེར་ཡོང་དེ་དང་དངོས་གནས་ཅིག་ཡིད་དབང་འཕྲོག་ཡ་དང་ང་ཡིན་ན་ཡང་ད་བལ་ཏེ་མཚན་ལ་བསྡད་དེ་ཐེངས་མང་པོ་ལ་ཡང་ནས་ཡང་ནས་བསྐྱར་དུ་དེ་འདྲ་ཀློག་ཡ་དེ་འདྲ་བྱེད་དགོས་ཡ་ད་སློབ་སྦྱོང་གཟིགས་ན་འདྲ་ཡིད་དབང་འཕྲོག་ཡ་གི་དེ་འདྲ་གི་བརྗོད་དེབ་ཅིག་རེད་ལ། ལགས་སོ། ད་ལྟ་ད་ཁྱེད་ཀྱིས་གསུངས་པ་ནང་བཞིན་དུ་དངོས་གནས་དྲང་ནས་ད་སྤྱིར་བཏང་གི་བཟོ་དམངས་གཙོའི་རྩོད་ལེན་པ་ཟེར་ན་ར་མང་ཆེ་ཤོས་ཅིག་གི་རྒྱ་ནག་གི་རྩོམ་པ་པོ་ཡིན་ན

ལུང་འདྲེན་བྱེད་ཡ་དང་ཁོ་རང་གི་ཡིག་ཚང་བེད་སྤྱོད་བྱེད་ཡ་དང་ཁོ་རང་གི་རིགས་ལམ་དེ་ལ་ད་དགག་པ་རྒྱག་ཐུབ་ཡ་ཅིག་ཡོད་བ་མ་རེད། ད་གནས་ལུགས་མ་བརྩི་མཁན་རྒྱ་ནག་དམར་ཤོག་འདྲ་བོ་ཡིན་ན་ད་ཁོ་ཁོ་དོན་དག་ལོགས་པ་རེད་བ། དེ་ནས་གང་ལ་རྒྱ་ནག་ག་ལུགས་ཟུར་ནས་ལོ་རྒྱུས་པ་ཅིག་ཡིན་ན་ད་ཁོ་རང་གི་དེབ་དེ་གི་ད་ཕེབས་ཏེ་རྒྱ་བོད་གཉིས་ཀྱི་ལྷག་པར་དུ་མིང་རྒྱལ་རབས་དང་ཆིང་རྒྱལ་རབས་གི

རྒྱ་མི་རིགས་ཀྱི་ཨ་ནེ་སྐྱོན་བརྗོད་བྱེད་ཡ་དང་རྒྱ་མི་རིགས་ཀྱི་ག་རེ་སོང་ངོ་རྒོལ་བྱེད་གི་རེད་བསམ་ནས་ཁོ་རང་ཚོ་གི་ལོ་རྒྱུས་དངོས་ཤེས་ན་ཡང་ཁོ་ཚོ་བཤད་མ་ཕོད་པའི་རིགས་ཅིག་ཡོད་ཡ་དེ་ཚོ་ལ་ཏན་ཏན་ཁོ་རང་གི་དེབ་འདིའི་གི་ཤུགས་རྐྱེན་ཐེབས་ནས་མ་འོངས་པ་ན་ཨ་ནེ་ལོ་རྒྱུས་དེ་ཚོ་གནད་དོན་དེ་ཚོ་ཁ་གསལ་རེ་བཟོ་ཐུབ་ཡ་དང་ཨ་ནེ་ཁ་གསལ་རེ་བྲིས་ཐུབ་ཡ་གི་སྤོབས་པ་དེ་འདྲ་བསྐྱེད་ཐུབ་ཡ་དེ་གསལ་བོ་རེད་བསམ་གི།

ལུང་དྲངས་ནས་ཨ་ནི། ད་ཅིག་ག་རེ་ཟེར་ར་བོད་རྒྱ་གཉིས་འབྲེལ་བ་དེ་མར་འགྲེལ་བཤད་བྱེད་ཡོང་དུས་སྒང་ལ། དེའི་ནང་ལོགས་ནས་རྒྱ་གི་མཁས་པ་ཡིན་ཟེར་མཁན་དང་རྒྱ་གི། ད་དམངས་གཙོ་དོན་གཉེར་བ་དང་ཅིག་ལས་འགུལ་བ་མང་པོ་དེ། རྒྱ་ནག་གི་དེ་འདྲ་མ་རེད་ད་ལྟ་ཐའེ་ཝན་གི་ར་མཁས་པ་མང་པོ་ཡོད་རེད་ཁོ་རང་ཚོ་དྲི་བ་ཁོ། ཕུལ་མཁན་དེ་འདྲ་མི་འདུག།

ཅིག་བོད་ཀྱི་ཡིག་ཚང་ནང་འདྲ་འདྲ་བོད་ཀྱི་ཐ་སྙད་དང་ཨ་ནི་བོད་ཀྱི་ཅུང་ལོ་རྒྱུས་ཀྱི་བཤད་སྟངས་དེ་འདྲ་མ་འདྲ་ཡ་དེ་བརྩི་སྟངས་དང་དེའི་དཀའ་ངལ་དེ་ཁོ་རང་གི་དཀའ་ངལ་མ་རེད། ཅིག་ག་རེ་གསུངས་རེད་མན་ཇུ་དང་ཨ་ནི་མིང་རྒྱལ་རབས་སྐབས་ཀྱི་ཡིག་ཚང་དང་ལོ་རྒྱུས་རྒྱ་རྒྱ་ཡིག་ནང་བྲིས་ཡ་ལོ་རྒྱུས་ཀྱི་དཀའ་ངལ་མང་པོ་ཅིག་ཡོད་རེད་ཁོ་རང་ཚོ་ཐ་སྙད་དང་ངོས་འཛིན་སྟངས་དང་ཨ་ནི་དེ་ཚོ་མང་པོ་ཅིག། ཁོ་རང་གི་རྒྱ་གི་ཡིག་ཆ་བེད་སྤྱོད་བྱེད་ཀྱི་ཡོད་ཙང། ཨ་ནི་དེ་ནི་མ་གསལ་ཡ་དང་ཁ་གསལ་པོ་བཟོ་དགོས་ཡ་དེ་འདྲ་ཁ་ཤས་བྱུང་སོང། དེ་འདྲ་གི་ལ་དེ་ཚོ་ངའི་བསམ་འཆར་འདྲ་བོ་ཅིག་བཏོན་ནས་དེའི་ཁ་གསལ་པོ་བཟོས་ན་ཡག་པོ་འདུག་ཟེར་དེ་འདྲ་ཁ་ཤས་བྱུང་བ་རེད་ཡིན་ན་ཅིག་སྤྱིར་བཏང་ཁོ་རང་གི་ཅིག་ཉམས་ཞིབ་དང་ཁོ་རང་གི་ཞིབ་འཇུག་གི་གྲུབ་འབྲས་ལ་ཅིག་འགྱུར་བ་འགྲོ་ཡ་དེ་འདྲ་བསམ་འཆར་ད་བཏོན་ཡོད་བ་མ་རེད། ཡིན་ན་ད་ཚིག་སྦྱོར་གྱི་བྱེད་སྟངས་དང། གོ་བ་ལེན་སྟངས་གི་ལག་ནས་དང་ནི་འདི་འདྲ་བྱས་ན་ལས་སླ་བོ་ཡོད་བ་རེད་ཅེས་དེ་འདྲ་གི་མ་གཏོགས་ཅིག་སྤྱིར་བཏང་ཁོ་རང་གི་ཞིབ་འཇུག་གི་གྲུབ་འབྲས་དང་ཞིབ་འཇུག་གི་རིགས་ལམ་དེ་ལ་ཕལ་ཆེར་འགྱུར་བ་གཏང་དགོས་ཡ་དང་དེ་འདྲ་གི་གནད་དོན་བྱུང་ཡོད་བ་མ་རེད་ལ། ལགས་སོ། ད་གི་ད་ཁྱེད་ཀྱི་འདི་དེབ་འདི་བོད་ཡིག་ག་བསྒྱུར་ཡ་གི་བསམ་བློ་འདྲ་བོ་ཅིག་འཁོར་སོང་ངོ་ཁོང་གི་ཁྱོས་བསྒྱུར་གསུངས་ནི་རེད་ལ་ཁྱེད་རང་གི་རང་གི་གི་ད་བསྒྱུར་དགོས་གི་བསམ་འདི་ལས་བསྒྱུར་ནི། རེད་ལ་ང་གཉིས་སྐད་ཆ་བྱུང་བ་རེད་སྐད་ཆ་བྱུང་དུས་སྒང་ལ་ད་ཁོ་རང་གི་དེབ་འདི་གི་དམིགས་ཡུལ་བཤད་དུས་སྒང་ལ། ཁོ་རང་གི་དེབ་འདི་གི་དམིགས་ཡུལ་དང་པོ་དེ་ཨ་ནི་རྒྱ་མི་རྒྱ་ཡིག་ཀློག་མཁན་གྱི་རྒྱ་མི་རིགས་ཡིན། གཉིས་པ་དེ་ཁོ་རང་གི་དབྱིན་ཇི་ནང་བསྒྱུར་རིང་དབྱིན་ཇིའི་གི་འཇིག་རྟེན་དེ་ལ་འགྱུར་བ་གཏོང་དགོས་ཀྱི་འདུག་དབྱིན་ཇིའི་གི་འཇིག་རྟེན་དེ་ལ་རྒྱ་གི་དྲིལ་བསྒྲགས་ལོ་མང་པོ་བྱས་ཙང་དབྱིན་ཇི་མང་པོ་ཅིག་ཨ་ནི་རྒྱ་རྒྱ་ནག་དམར་ཤོག་ག་རེ་བཤད་ནའི་ཅིག་དེའི་རྗེས་ལ་འགྲོ་གི་འདུག་འོ་ཟེར་དེ་ཁོའི་དམིགས་ཡུལ་གཉིས་པ་ཡིན། ད་དམིགས་ཡུལ་གསུམ་པ་བོད་པ་ཡིན། སྤྱིར་བཏང་བོད་བོད་ཡིག་ནང་མ་བསྒྱུར་ན་ཡང་ད་བོད་པ་གི་ངོས་ནས་བོད་རྒྱ་ནག་གི་ཆ་ཤས་ཡིན་ཚུལ་ངོས་ལེན་བྱེད་ཀྱི་ཡོད་བ་མ་རེད་གནད་འགག་ཆེ་ཤོས་དེ་རྒྱ་མི་རིགས་དང་ཨ་ནི་གོང་གསལ་དབྱིན་ཇི་གི་འཇིག་རྟེན་དེ་གཉིས་ཡིན་ཚུལ་ཁོ་དེ་གསུངས་སོང། དེ་འདྲའི་གི་ལ་ད་ངོ་མ་ཁོ་རང་གི་ལེའུ་རེ་རེ་མར་ཀློག་ཡོང་དུས་སྒང་ལ་ང་ཚོ་བོད་ཡིག་ནང་ན་མེད་ཡ། བོད་པ་བོད་ཡིག་གི་ཞིབ་འཇུག་ད་ཅིག་ག་རེ། མ་མྱོང་ཡ། ཡིག་ཚང་གི་ད་སྟོང་ཆ་ཆགས་ཡོད་ཡ་མང་པོ་ཞིག་ཡོད་ཙང་ད་འདི་བོད་ཡིག་ནང་བསྒྱུར་ན་ཡག་པོ་ཡོད་རེད་ཟེར་དེ་འདྲ་གི་བསམ་བློ་ཅིག་འཁོར་སོང། དེ་ནི་ལུགས་དག་རང་རེད།

དེ་འདི་ལ་ཁོ་རང་གི་གཏམ་བཤད་ཅི་ཡང་འདུག་གི་ལགས། པས་ཁོ་རང་ཚོ་དཀའ་ངལ་མང་པོ་འཕྲད་གི་འདུག་ཁོ་རང་ཚོ་ད་ག་རེ་བྱེད་དགོས་རེད་ག་ལས་བཙལ་སོང་དེ་ག་རེ་རེད་གསུངས་པས་དེ་ཀར་ཟུག་ད་རིགས་ལམ་དང་ལོ་རྒྱུས་ཀྱི་རྒྱུན་དེ་མཐུད་ཐུབ་ཀྱི་མེད་ཡ་དེ་འདྲ་དཀའ་ངལ་འདུག་ངས་དེ་ནས་འགྲེལ་བཤད་མང་པོ་ཞིག་བརྒྱབ་ཡིན་ག་རེ་ད་ངས་དབྱིན་ཇི་ད་གོ་ཡ་མ་གཏོགས

ཁྱོད་ཀྱིས་བསྒྱུར་ཐུབ་ཀྱི་རེད་བས། ད་ལྟ་ངས་བསྒྱུར་དགོས་ཏེ་ང་དེ་འདྲ་བསྒྱུར་བའི་མཁས་པོ་ད་མེད་དེ། ཡིན་ན་ངས་གང་ཐུབ་བྱེད་དགོས་ཟེར་དེ་འདྲ་བྱས་ནས་ཨཱ་ནི་ད་བསྒྱུར་ཡ་དེ་འགན་དེ་ངས་ད་ཅིག་དང་བླངས་བྱས་ན་རེད་ཨཱ་ནི་དེ་འདྲ་བྱས་ད་བསྒྱུར་དེ་འགོ་བཙུགས་ཡ་དེ་འདྲ་རེད་ལ། ད་དེ་དཔེར་ན་ད་ང་ཚོ་དཀའ་ངལ་ཅིག་འཕྲད་ད་ངའི་སྦྱིན་དེ་ངོ་མ་ལས་ཀ་དང་འབྲེལ་ནས་ཨཱ་ནི་རྒྱ་མི་དེ་ཚོ་རྩོད་པ་བརྒྱབ་དུས་རེད་ངེད་ལ་མཚོན་ཆ་མཚོན་ཆ་ཅིག་སྒྲིག་ཡོད་རེད་ད་རྩོད་པ་གི་ལྷག་པར་དུ་ལོ་རྒྱུས་སྐོར་གི་ད་བདག་དབང་གི་སྐོར་རྩོད་པ་བརྒྱབ་དེ་འདྲ་གི་བཤད་དུས་སྒང་ལ། ང་ཚོ་དཀའ་ངལ་མང་པོ་ཅིག་འཕྲད་ཡོང་གི་ཡོད་རེད། དཀའ་ངལ་མང་པོ་ཅིག་ང་ཚོ་འགྲེལ་འགྲེལ་བཤད་རྒྱག་རྒྱག་ཡག་བོད་པའི་ཡིག་ཆ་ནང་ཡོད་བ་མ་རེད། ད་དཔེར་ན་དེའི་ནང་ལོགས་ནས་ད་གནད་འགག་དེབ་དེའི་ནང་ལོགས་ནས་གནད་འགག་ཆེ་ཤོས་དེ་ད་ལྟ་མན་ཇུ་གི་ད་རྒྱ་ནག་གཞུང་གི་ཁ་སང་དེ་རིང་གནད་འགག་ཚ་དྲག་ཡི་གི་ཡོད་ཡ་གི་ཨ་ནི་མན་ཇུ་གི་ད་གོང་མ་གཏན་འབེབས་བྱེད་རྒྱུ་གི།

དེའི་དཔེ་དེ་ས་བསྒྲགས་གནམ་བསྒྲགས་བྱས་ནས་བོད་ཀྱི་དགོན་པ་ཁག་ལ་སོང་ནས་ནི། རྒྱ་ནག་ལ་བོད་ཀྱི་ཏཱ་ལའི་བླ་མ་དང་པཎ་ཆེན་བླ་མ་གྱི་ཡང་སྲིད་ངོས་འཛིན་བྱེད་ཡ་གི་བདག་དབང་ཡོད་ཡ་དེ་ད་དམིགས་ཡུལ་ཡོད་པའི་སྒོ་ནས་ཆབ་སྲིད་ཀྱི་དགོས་མཁོ་དབང་གིས་ཨ་ནི་ས་བསྒྲགས་གནམ་བསྒྲགས་བྱེད་ཀྱི་ཡོད་རེད་ད་དེ་ལྟ་བུ་བྱུང་ན་ང་ཚོ་གི་བོད་ཀྱི་ཞིབ་འཇུག་པ་ཚོས་དེ་ལ་ད་དེ་མ་རེད་ཟེར་ཡ་དེ་མིན་པ་དང་དེ་ལག་བསྟར་བྱས་མེད་པ་དང་དེ་ཤེས་ཀྱི་ཡོད་རེད་དེ་གང་འདྲ་བྱས་ཡིག་ཆ་དེ། བྱུང་རྒྱུ་རེད་ཡིག་ཆ་དེ་ག་བ་ནས་ཡོང་རྒྱུ་རེད་ཡིག་ཆ་དེ་ནམ་ཟིག་ཡ་བྱུང་རྒྱུ་རེད་དེ་དེ་སྐོར་ལ་ཞིབ་འཇུག་བྱེད་ཐུབ་ཀྱི་ཡོད་མ་རེད། དེ་དེ་སྒང་ལ་ད་ཁོ་རང་གིས་ད་ད་གི་ད་དེ་གི་དོན་ཚན་ཉི་ཤུ་རྩ་དགུ་ཟེར་ན་འདྲ་རྩ་ཚིག་དོན་ཚན་ཉི་ཤུ་རྩ་དགུ་ཟེར་ན་འདྲ་དེ་གི་ཞིབ་འཇུག་དེ་མ་ཡོང་དེ་སྒང་ལ་ད་ཁོ་རང་མཐའ་མཇུག་གི་མཇུག་སྡོམ་དེ་གསལ་པོ་བརྒྱབ་པ་རེད་ཨ་ནི་ཡིག་ཆ་དེ་འདྲ་ཞིག་མན་ཇུ་གི་དུས་རབས་རྒྱལ་རབས་ནང་ནས་བྱུང་མི་འདུག། བྱུང་མེད་པར་མ་ཟད་དེ་རྒྱ་ནག་དམར་ཤོག་གཞུང་གི་རྫུན་བཟོ་བྱེད་རྒྱུ་རེད་ཟེར་དེ་སྐོར་ལ། ད་དེ་ཚོ་ཧང་སང་ཡ་ལ་ཁོ་ཁ་ནས་དེ་རང་བཤད་རྒྱུ་མ་རེད་ཁོ་རང་གི་ཞིབ་འཇུག་གི་དེ་དོན་ཚན་དེ་གཅིག་པོ་སྒང་ལ་ལེའུ་མང་པོ་ལེའུ་ལྔ་འདྲ་བོ་ཅིག་བེད་སྤྱོད་བྱས་ནས་ཨ་ནི་བྱས་ནས་མ་ཞིབ་འཇུག་བྱས་ཡོད་རེད་དང་པོ་ཁོ་དོན་ཚན་རེ་རེ་མ་ཞིབ་འཇུག་བྱས་དེ་ནས་རྒྱ་གི་ཡིག་ཚང་ནང་ལོགས་གི་ད་སྐབས་དེ་གི་ཡིག་ཚང་ཚད་ལྡན་དེ་ཚོ་ཨ་ནི་ཞིབ་བསྡུར་བྱས་དེ་ནས་སྐབས་དེ་གི་ད། ཡིག་ཆ་རྒྱ་ནག་དམར་ཤོག་གཞུང་གི་བཤད་ཡ་ནང་བཞིན་ཡིག་ཆ་དེའི་འགྲེམས་སྤེལ་བྱས་ཚར་ནོ་གི་རྗེས་ནས་ནི་རྒྱལ་བ་རིན་པོ་ཆེ་གི་ཡང་སྲིད་བྱུང་རིམ་དེ་ཚོ་གི་ངོས་འཛིན་དང་དེ་ངོས་འཛིན་བྱེད་སྟངས་ཀྱི་རིམ་པ་དང་དེ་ནས་བོད་སྡོད་ཨམ་བན་གྱིས་ཡར་སྙན་ཞུ་ཕུལ་རྒྱུ་དང་གོང་མ་བཀའ་ཡིག་གནང་རྒྱུ་དེ་ཚོ་ཚང་མ་ཞིབ་འཇུག་བྱས་དེའི་མན་ཇུ་གི་ད་བཀའ་ཁྲིམས་གྱི་ཡིག་ཆ་ཡོད་རེད་དེ་ཚོ་མ་ཞིབ་འཇུག་བྱས་སོང་ནས། ཨ་ནི་དེ་རྫུན་མ་རེད་ཟེར་ཡག་ལྟ་བུ་དང། ད་ག་ནང་བཞིན་ད་རྒྱུན་དུ་བཤད་དུས་མན་ཇུའི་གི་གིས་བོད་ལ་དབང་བསྒྱུར་བྱེད་གི་ཡོད་ཡག་གི་མཚོན་བྱེད་དེ་བོད་སྡོད་ཨམ་བན་ཟེར་ཡག་དེ་ཡིན། ད་དེའི་དཔེ་དེ་ས་གནས་གི་དཔོན་རིགས་དབང་བསྒྱུར་གི་དཔོན་རིགས་གཅིག་ཡིན་ཟེར་དེ་སྒང་ལ་ང་ཚོ་དཔེ་དེ་དཀའ་ལས་ཁག་པོ་ཡོད་རེད་ད་ང་ཚོ་ཤེས་གི་ཡོད་རེད་ཨམ་བན་ལ་དབང་ཆ་ག་ཚད་ཅིག་ཡོད་ན་ཤེས་གི་ཡོད་རེད་ཡིན་ན་ཡང་དེས་ད་དཔེ་དེ་ག་རེ་ཟེར་དགོས་འཛམ་གླིང་ཡི་སུ་གཅིག་ལ་འགྲེལ་བཤད་བརྒྱབ་ན་ཨ་ནི་ཁྱོད་ཚོ་བོད་ལ་དབང་བསྒྱུར་བྱེད་གི་མེད་ན་ཁོ་ཨམ་བན་གི་ག་རེ་བྱེད་གི་ཡོད་རེད་ཟེར་འདི་སྒང་ལ་ང་ཚོ་འགྲེལ་བཤད་དཔེ་ཁག་པོ་འདྲ་བོ་ཆགས་ཡོད་རེད་ད་ད་ལྟ་ཁོ་རང་གི་དེབ་དེའི་ནང་ལོགས་ནས་ཨམ་བན་ཟེར་ཡ་དེ་གི་མིང་དང་དེ་གི་བྱུང་རིམ་དེ་གི་ནུས་བ་དེ་མ་ཉམས་ཞིབ་བྱས་སོང་འདི་སྒང་ལ་ད་གསལ་པོ་ཆགས་ཡ་དེ་ཨམ་བན་ཟེར་ཡ་དེ་ཁ་སང་དེ་རིང་གི་གཞུང་ཚབ་ཡིན་པ། དེའི་གཞུང་ཚབ་ཡིན་པ་དེས། ཅིག་རང་ག་བཤད་རྒྱུ་མ་ཡིན་པས་དེ་ལ་ཁུངས་ལུང། ཨ་ནི་ཕྱི་རྒྱལ་ལ་བཏང་ཡ་གི་ཨམ་བན་དེ་ཚོའི་གོ་གནས་དང་ཨ་ནི་བོད་ལ་བཏང་བའི་ཨམ་བན་དེ་ཚོའི་གོ་གནས་གཅིག་པ་ཡིན་པ། ནུས་བ་གཅིག་པ་ཡིན་པ། ལ་སོགས་པ་མ་བསྡུར་ནས། ད་མན་ཇུ་གི་ཨམ་བན་ཟེར་ཡ་དེ་ག་རེ་ཡིན་ན་གསལ་པོ་བཟོས་ཡོད་ཡ། ད་ཐེངས་ཚོ་ང་ཚོ་བོད་ཀྱི་ཡིག་ཆ་ནང་ལོགས་ནས་ངོ་མ་མཁས་པ་ཞིབ་འཇུག་དེའི་སྒང་ལ་ཞིབ་འཇུག་ད་བོད་ནང་ལོགས་ནས་བྱེད་ཡག་ཁག་པོ་འདྲ་བོ་ཆགས་པ་རེད་དེའི་གང་ལ་བོད་རང་གི་ཡིག་ཆ་སྒང་ནས་ཞིབ་འཇུག་བྱེད་ཡག་དེ་དཔེ་དཀོན་པོ་འདྲ་བོ་ཆགས་འདྲ་བོ་རེད་ད་དེ་ལྟ་བུ་ཚོ་ན་དངོས་གནས་ཀྱིས་ཡིད་དབང་འཕྲོག་ཡག་དང་ངོ་མ་ཕྱོགས་མ་ཉེ་བ་བོད་ཀྱི་ལོ་རྒྱུས་སྒང་ལ་སྟོང་ཆ་མང་པོ་ཅིག་རང་བཞིན་གྱིས་སྐོང་ཡོད་ཡ་དེ་འདྲ་རེད་དེ་འདི་གང་ལ་དེ་དངོས་གནས་ཀྱིས་ཅིག། དེ་འདྲ་བྱེད་ཡ་ཙམ་མ་ཡིན་པའི་དཔེ་མན་ཇུ་ཁོ་རང་གི་ཡིག་ཆ་གི་ཁུངས་སྐྱེལ། ཁུངས་སྐྱེལ་ནས་མར་བསྒྲུབས་ནས་དཔེ་དེ་དག་གཏན་འབེབས་རྒྱུ་དེ་འདྲ་རེད། དེ་ཚོ་ཡིན་ནའི་ལ་ད་ཧང་སང་ཡ་གི་ག་རེ་ཁོ་ཞིབ་འཇུག་གི་བྱེད་སྟངས་ཡིན་ན་འདྲ། ཨ་ནི་ཡིག་ཚང་གི་ཁུངས་ལུང་དེ་མར་སྐྱེལ་ཡོང་དུས་གི་ལ་ད་གསལ་ཐག་ཆོད་ཟིག་ཡོད་ཡ་དེ་ཚོ་དངོས་གནས་གི་ཅིག་ཡིད་དབང་འཕྲོག་དགོས་ཡ་གི་ཨ་ནི་ཞིབ་འཇུག་གི་བྱེད་ཐབས་མ་ཡིན་པའི་བྱེད་ཐབས་རེད། ཨ་ནི་ཡིག་ཆ་བེད་སྤྱོད་བྱེད་སྟངས་རེད་ད་ག་ནང་བཞིན་ད་གཏན་ཚིགས་བཞག་སྟངས་རེད།

ལ་ཐོད་དེ་ཨ་ནི་མིང་རྒྱལ་རབས་བར་དུ་དེ་ད་ཡིག་ཚང་མང་པོ་ཅིག་བསྒྱུར་ཡོད་པ་རེད་མིང་རྒྱལ་རབས་སྐབས་དེ་ཙམ་དེ་བསྒྱུར་ཡོད་པ་མ་རེད་དེ་ནི་གང་ལ་དེའི་གི་ལུང་འདྲེན་གི་ཡིག་ཚང་ཡིག་ཆ་མང་པོ་ཞིག་ཐོག་དང་པོ་བོད་ཡིག་ནང་བསྒྱུར་དགོས་ཡོད་ཡ་དེ་འདྲ་ཆགས་བསྡད་ཡོད་རེད་དེ་ནི་གང་ལ་དེ་ལ་དཔེ་ལྟ་ས་དང་ཅིག་ངོ་མ་གི་བསྒྱུར་བཞག་ཡོད་ཡ་དེ་འདྲ་ལྟ་ས་མེད་ཡ་འདྲ་བོ་ཆགས་ཀྱི་ཡོད་རེད་སྤྱིའི་ཡིག་ཚང་ཆ་ཚང་གི་སྒོ་ནས་དེ་འདི་གི་ལ་དེ་དཀའ་ལས་ཁག་ཤོས་དེ་རེད། ད་ཐ་སྙད་ཡིན་ན་རེད་ཨ་ནི་མིང་ཡིན་ན་རེད་ལས་ཁུངས་ཀྱི་མིང་ཡིན་ན་རེད་དེ་ཚོ་མར་གསར་པ་གསར་པ་བསྒྱུར་དགོས་འདུག་བ། ཐོག་མར་བསྒྱུར་དགོས་ཡ་དེ་འདྲ་དཀའ་ངལ་ཅིག་རེད། གཉིས་པ་དེ་བསྒྱུར་ཡོང་དུས་གང་ལ་ད་དེའི་ནང་ལོགས་ལ་བོད་ཀྱི་ས་ཆ་ས་མིང་མང་པོ་ཅིག་ཡོད་བ་རེད། ད་ད་ལྟ་ང་ཚོའི་བོད་ལ་དེ་གང་ལ་ཨ་ནི་བོད་ཆོལ་ཁ་ཟེར་ཟེར་ཡ་ད་སྤྱིར་བཏང་གི་སྲོལ་རྒྱུན་དེ་བཅས་ཨ་ནི་དེ་ནི་ད་བོད། བོད་རང་སྐྱོང་ལྗོངས་དང། བོད་རང་སྐྱོང་ཁུལ་བཅུ། ཨ་ནི་རང་སྐྱོང་རྫོང་གཉིས་དེའི་མངའ་ཁོངས་དེ་བཤད་བསྡད་པ་རེད། ད་ལོ་རྒྱུས་སྒང་ནས་ཡིན་ན་བོད་མི་རིགས་བསྡད་ས་གི་གནས་སྡོད་ཀྱི་ས་ཆ་དེ་རྒྱ་ནག་གི་ཧྲན་ཞི་ཞིང་ཆེན་བར་དུ་སླེབས་པ་རེད། ལྷག་པར་དུ་ཧྲན་ཞི་ཞིང་ཆེན་ནང་ལོགས་ལ་བོད་པ་ཚོ་བ་ཡོད་ཡ་དང། ཨ་ནི། ཚོ་བ་གི་མིང་དང་མི་གི་མིང་དེ་ཚོ། དཔེ་དེ་ད་ཁུངས་ཐུག་ཐུབ་ཡག་བོད་པ་གི་ཡིག་ཆ་ནང་ལ་མེད་ཙང་ཨ་ནི་དེ་ཚོ་ཁུངས་ཐུག་ཐུབ་ཡག་དཔེ་དཀའ་ལས་ཁག་པོ་རེད་དེ་འདི་ག་ལ་དེ་ཚོའི་སྒང་ལ་དུས་ཚོད་དཔེ་མང་པོ་གཏོང་དགོས་ཡ་ཨ་ནི་དེ་ཐབས་ཤེས་ཐད་ནས་དེ་ཅིག་བོད་གི་ཡིག་ཆ་ནང་ནས་རག་ཡོང་ན་ཟེར་ནས་རེ་བ་བྱས་ནས་ཨ་ནི་བྱེད་དུས་ག་ལ་ད་དཀའ་ལས་ཁག་པོ་རེད་ས་དེ་ཚོ་མ་རག་ཡ་དེ་འདྲ་ག་ངས་འདུག་དེ་ནས་ད་བོད་གི་བོད་དང་འབྲེལ་བ་ཡོད་ཡ་རྒྱ་ཡིག་ནང་ན་ཡོད་ཡ་གི། ཐ་སྙད་མང་པོ་ཅིག་དཔེ་དེ་སྐབས་དེར་སྒྲ་སྒྱུར་བྱས་ཡོད་ཡ་གི་ཐ་སྙད་དེ་ཚོ་ཧང་སང་ཡ་གི་དཀའ་ལས་ཁག་པོ་རེད་བོད་ཡིག་ནང་ནས་ཁུངས་བཙལ་ཡ་དང་ཨ་ནི་གསལ་པོ་བཟོ་ཐུབ་ཡ་དཔེ་ཁག་པོ་ཆགས་དགོས་བ་རེད། དེ་འདི་ག་ལ་དེ་ཚོའི་སྒོ་ནས་ད་དཀའ་ངལ་ཆེ་ཤོས་དེ་རེད། དེ་ནས་གཉིས་པ་དེ་དེ་རེད་ད་ཚང་མས་མཁྱེན་མཁྱེན་པ་རེད་ཁོ་རང་གི་དེབ་དེའི་ནང་ལུང་འདྲེན་བྱས་ཡ་དེ་ཚོ་ད་མིང་རྒྱལ་རབས་དང་ཆིང་རྒྱལ་རབས་སྐབས་དེའི་གི་ཡིག་ཆ། རྒྱ་ཡིག་ནང་གི་ཡིག་རྙིང་ཡིན་ཙང་ད་དེ་ཚོ་གོ་བ་ལེན་སྟངས་དང་ཨ་ནི་དེའི་གི་དེའི་རྒྱུ་དེ་གང་ལ་གོ་བ་དང་པོ་གོ་བ་ལེན་སྟངས་དེ་ཏན་ཏན་མ་ལྡན་ཡང་ན་ཡང་ནོར་འཁྲུལ་ཆེན་པོ་བྱུང་དགོས་བ་རེད་དེ་ནི་གང་ལ་ད་ཡིག་རྙིང་གི་གོ་བ་ལེན་སྟངས་དང་དེའི་ཅིག་སློབ་སྦྱོང་མང་པོ་ཅིག་བྱེད་དགོས་ཡ་ཨ་ནི་དེ་ཚོ་མང་པོ་ཅིག་བཏང་ནས་ཨ་ནི་ག་རེ་བྱེད་དགོས་རེད་ད་བལྟས་ན་གཏན་འཁེལ་ནས་ཨ་ནི་དེ་རིགས་བསྒྱུར་དགོས་ཡ་དེ་ནས་ནི་གང་ལ་དེའི་གང་ལ་དེ་ཚོ་དཔེ་དེབ་མ་ཡིག་ཁོ་རང་གི་སྒང་ནས་སློབ་སྦྱོང་ཡག་པོ་ཅིག་བྱས་ཨ་ནི་དེ་ནི་བསྒྱུར་དགོས་ཡ་དེ་ནས་ནི་གང་ལ། ད་དེ་ཚོ་མང་པོ་ཅིག་གཏོང་དགོས་ཡ། དེ་རེད་ད་དཀའ་ངལ་ཆེ་ཤོས་དེ་གཉིས་རེད་ལ། ལགས་སོ་ད་ཁོང་གི་འདི། དེབ་དེའི་ནང་གི་རྩོམ་གྱི་ན་སྒྲིག་སྟངས་དེ་ཁྱད་ཆོས་འདྲ་བོ་སོགས་ཆགས་ཟིག་རེད་ད་ཁོང་གི་ཡིག་ཚང་མང་པོ་ཅིག་སེ་ར། ལུང་དྲངས། དེ་ནས་ད་མཐའ་མ་དེ་དབྱེ་ཞིབ་བྱས་དེ་ནས་གཏན་ཚིགས་བཀོད་འདུག་འགྲོ་གི་ཟིག་ར་ཆེན་མོ་ཟིག་རེད།
རེད་མོ་ཁོ་རང་གི་ཚིག་དང་ཁོ་རང་གི་དེབ་དེ་ལ་ད། དེའི་སྐབས་དེའི་ནང་ལ་ཁོ་གི་དེ་བཞག་པ་རེད། རྒྱལ་ཁབ་གཅིག་གིས་རྒྱལ་ཁབ་གཅིག་ལ་དབང་བསྒྱུར་བྱེད་དགོས་ན་ཚང་གི་ཆ་རྐྱེན་ཁོ་ཆ་རྐྱེན་ཞིག་བཞག་པ་རེད་ད་ཆ་རྐྱེན་དེ་ཚོ་ཚད་གཞི་བྱས་ནས་ད་ཁོ་རང་གི་མར་ཁྲིད་འགྲོ་དགོས་པ་རེད། དེ་ནས་གང་ལ་ཁོ་རང་གིས་ད་ཡིག་ཡིག་ཆ་གི་སྒང་ནས་ཁོ་རང་གི། རྒྱའི་ཡིག་ཚང་བེད་སྤྱོད་བྱེད་ཡ་ལ། ཨ་ནི་འཛམ་གླིང་གི་མི་སུ་གཅིག་གིས་ཡང། མི་སུ་གཅིག་ཡིན་ན་ཡང་ཡིག་ཆ་དེ་ཚོ་འཚོལ་ཐུབ་ཡ། རག་ཡ། དྲ་རྒྱའི་སྒང་ནས་ཡིན་ན་འདྲ་དཔེ་མཛོད་ཁང་ནས། ཅིག་རག་ཡ། མ་རག་ཡ་དང་ཡང་ན་ཅིག་གསང་བའི་ཡིག་ཆ་ཟེར་ཡ་འདྲ་བོ། ཡང་ན་ཡིག་ཆ་དེ་ལ་རྩོད་གཞི་ཡོད་པའི་དེ་འདྲ་ཡིག་ཆ་རྩ་བ་ཉིད་ནས་བེད་སྤྱོད་བྱས་ཡོད་པ་མ་རེད། ད་ཁོ་རང་གི་ལུང་འདྲེན་བྱེད་རྒྱུ་ཡིག་ཆ། ཆ་བརྒྱ་ཆ་གི་བརྒྱ་ཐམ་པ་ག་རེ་ག་འདྲ་ཆགས་ཀྱི་ཡོད་རེད་ཟེར་ན། འཛམ་གླིང་གི་དཔེ་མཛོད་ཁང་ནང་ན་ཡོད་ཡ། དེ་གཅིག་དང། ཨ་ནི་རྒྱ་ནག་དམར་ཤོག་གཞུང་གིས་ཡང་ཡིག་ཆ་དེ་ཚོ་དོགས་གཞི་མེད་པ། རྩོད་གཞི་མེད་པ། ངོས་ལེན་བྱེད་ཀྱི་ཡོད་ཡ། ཡང་ན་རྒྱ་ནག་དམར་ཤོག་གཞུང་གིས་ཆིག་སྟོང་དགུ་བརྒྱ་ཞེ་དགུ་གི་རྗེས་ནས་པར་སྐྲན་བསྐྱར་དུ་པར་སྐྲན་བྱས་ཡ་བྱས་ཡོད་པ། དེ་ནང་བཞིན་གང་ལྟར་ཀྱང་ཁོང་རང་གི་ཡིག་ཡིག་ཚང་གི་གི་སྒང་ནས་ཡིག་ཚང་གི་ལུང་ལུང་འདྲེན་བྱས་ཡ་གི་ཡིག་ཚང་གི་ཡིག་ཆ་དེ་ཚོ་ཨ་ནི་རྩོད་གཞི་མེད་པ། རྩོད་གཞི་མེད་པ་ཟེར་དུས་གཙོ་བོ་དེ་རྒྱ་ནག་དམར་ཤོག་གཞུང་གི་ཡང་ཁས་ལེན་པ། དེ་ནང་བཞིན་ཡིག་ཆ་ཁོ་རང་ཕེབས་ཏེ་ལོ་རྒྱུས་སྒང་ནས་ཡིན་ན་ཡང་སྐད་དེ་ན་རྩོད་པ་མེད་པ་གི་ཡིག་ཆ་ཁུངས་ལྡན་ཁུངས་བཙན་པོ་ཨ་ནི་ཡིག་ཆ་དེ་ཚོ་རེད། དེ་གཅིག་རེད་དེ་ནས་ཁོ་རང་གི་ལུང་འདྲེན་མ་བྱས་དང་པོ་ཁོ་རང་གི་ཁྲིད་སྟངས་གང་ལ་ད། ལེའུ་ཚང་མ་མགོ་ནས་ཨ་ནི་ཁོ་རང་གི། ད་ལེའུ་དེའི་མདོར་བསྟན་པ་སེ་དེ་གང་ལ་ཨ་ནི་ད་བརྗོད་བྱ་གང་གང་ལ་བགྲོ་གླེང་བྱེད་ཡ་དེའི་གི་རྒྱབ་ལྗོངས་ངོ་སྤྲོད་ཅིག་དེ་ནས་མར་ད་ཁོ་རང་གི་གལ་ཏེ་ལུང་འདྲེན་བྱེད་དགོས་ན་ཨ་ནི་ལུང་འདྲེན་བྱེད་ལུང་འདྲེན་གྱི་ལུང་འདྲེན་གྱི་བརྗོད་བྱ་དེ་ལ་ཁོ་རང་གི་གི་དབྱེ་ཞིབ་ཅིག་དེ་འདྲ་བྱས་ནས་དབྱེ་ཞིབ་ད་ལུང་འདྲེན་ཚང་མ་ལ་ཡང་དབྱེ་ཞིབ་ཅིག་དེ་ནས་མཐའ་མཇུག་ཁོ་རང་གི་ལེའུ་དེའི་གི་ད་དོན་བཞག་ཡ། ན་དེ་འདྲ་འདྲ་བོ་ཅིག་ཁོ་རང་གི་སུན་འབྱིན་བྱེད་སྟངས་དེ་ཡང་ཅིག་ག་རེ་ཟེར་ན་གཞན་དག་དང་མ་འདྲ་ཡ་འདྲ་བོ་ཅིག་རེད་ད་གཙོ་བོ་ཁོ་རང་ལོ་རྒྱུས་སྨྲ་བ་མིན་ཙང་ཁོ་རང་གི་ངོ་མ་ཡིན་ན་ད་འདི་བཟོ་རིག་པ་འདི་འདྲ་གི་ཆེད་ལས་ད་ཅིག་ག་རེ་ཟེར་ལས་ཁུར་སྦྱང་འདོད་རེད་འདུག་ཁོ་ཨང་རྩིས་གི་ཆེད་ལས་པ་དེ་འདྲ་རེད་འདུག་དེ་འདྲའི་སྟེང་གི་ལ་ད་ཁོ་རང་གི་ཁྱད་ཆོས་དེ་ཧ་ཅང་གི་ཞིབ་ཚགས་པོ་དང་ཡིན་པ་གང་ཞིག་ལ་ཨ་ནི་ཡིག་ཚང་རང་གིས། ཁ་གྲག་པ་མ་གཏོགས། གཅིག། གཞན་དག་གིས་ཁོ་རང་གི་བསམ་བློ་གཏང་ཡ་དང་ཁོ་རང་གི་ཚོད་དཔག་བྱེད་ཡ་དེ་འདྲ་ཚང་མ་ནི། མེད་ཡ་དེ་འདྲ་རེད་སྡོམ་ཚིག་ཚང་མ་ནི་ཡིག་ཚང་གིས་ད། མར་འདོན་བཞག་རྒྱུ་དེ་འདྲ་རེད་དེ་འདི་སྒང་ལ། གཅིག། ཁོ་རང་གིས་མར་ཞིབ་འཇུག་གི་རིམ་པ་དེ་ཧ་ཅང་གི་ཞིབ་ཚགས་པོ། འདི་དག་དེ་འདྲ་རེད་ཁོ་ལ་ཁྱད་ཆོས་དེ་འདྲ་མང་པོ་ཡོད། འདི་དག་ཁོང་ལས་རྩིས་རིག་གི་མཁས་པ་ཡིན་ནོ་དེའི་ཁྱད་ཆོས་ཡིན་གྱི་རེད་གཟུགས་རྩིས་རིག་གི་ཁ་བརྡ་བྱེད་ཡ་ཟིག་ཅིག་ཨོ་ལ་ཟེར་ཧྲུའུ་ཙི་དེའི་དཔའ་ཟེར་གི་ནོ་ད་ཕ་ཕྱིར་དེའི་ཁྱད་ཆོས་དེ་ཡོད་ཀྱི་རེད།

མིང་རྒྱལ་རབས་ཁོ་རང་བམ་པོ་གཅིག་བྲིས་པ་རེད། དེ་ནས། ད་ཁོ་བརྗོད་བྱ་ཁོ་རང་མིང་རྒྱལ་རྒྱལ་རབས་རྒྱལ་རབས་ཁོ་རང་ལ་ཨ་ནི་ཁོ་རང་གི་ད་ཡེ་ཤུ། ཡེ་ཤུ་ཅེས་ཡ་དང་ཁོ་བརྗོད་བྱ་གཅིག་ཆགས་འདུག་ད་ཆིང་རྒྱལ་རབས་ག་རེ་ཟེར། ཆིང་རྒྱལ་རབས་ཀྱི་ལོ་རྒྱུས་དེ་ཧ་ཅང་གི་རྙོག་འཛིང་ཡིན་ཙང། ཁོ་རང་གི་ཆིང་རྒྱལ་རབས་ལ་ཨ་ནི་ཡང་མ་འདྲ་ཡ་སྡེ་ཚན་གཉིས་ཡོད་པ་རེད་གཅིག་དེ། ཆིང་རྒྱལ་རབས་ཀྱི་སྒྲིག་འཛུགས་གཞུང་གི་སྒྲིག་འཛུགས་ཀྱི་ངོས་ནས་ཨ་ནི་བོད་དང་འབྲེལ་བ་ག་རེ་ཆགས་ཀྱི་འདུག་ཟེར་ཡ་ད།

སྡེ་ཚན་ཟེར་ན་འདྲ་ཁོ་རང་ལས་མང་པོ་འདྲ་བོ་ཅིག་ཆགས་ཡོད་རེད་དེ་འདི་སྒང་ལ་ད་གཅིག་གི། ཁོ་བམ་པོ་དང་པོ་ཞིག་ཁོ་དེ་ཁྲིད་དེ་སྒང་ལ་གཙོ་བོ་དེ་རྒྱབ་ལྗོངས་དང་ཨ་ནི་རྒྱ་གི་ལོ་རྒྱུས་ཡིག་ཚང་དེ་ངོ་སྤྲོད་བྱས་ཡོད་རེད་དེ་བམ་པོ་དང་པོ་བྱས་བམ་པོ་གཉིས་པ་དེ་ད་མིང་རྒྱལ་རབས་ཀྱི་གི་ཨ་ནི་བོད། མིང་རྒྱལ་རབས་མངའ་ཁོངས་མ་ཡིན་པའི་བོད་རང་བཙན་ཡིན་པའི་འགྲེལ་བཤད་བྱས་ཡོད་དེ་ལ་ཁོ་ལས་ལེའུ་བཅུ་ཐམ་པ་བེད་སྤྱོད་བྱས་ཡོད་རེད།
དེ་ནས་ཆིང་རྒྱལ་རབས་ཁྲིད་འདི་སྒང་ལ་བམ་པོ་གསུམ་པ་དང་བམ་པོ་བཞི་བ་དེ་ཆིང་རྒྱལ་རབས་ཁག་རེད

དེ་ཚང་མ་ད་ལྟ་གི་དེབ་དུ་ཆ་ན་འདི་ཚོ་ཚང་མ་བརྗོད་བྱ་ཚང་མ་འདི་ཚང་མ་དེབ་ཁོ་རང་གི་ད་ལྟ་པར་སྐྲུན་བྱས་ཟིན་པའི་དེའི་བརྗོད་བྱ་རེད། པར་སྐྲུན་མ་བྱས་ཡ་དེ་དེ་རེད། ད་ཁོ་རང་གི་འཆར་གཞི་ན་ཐང་རྒྱལ་རབས་དང་ཡོན་རྒྱལ་རབས་དང་ཨ་ནི་མིང་གོ་མི་སེར་རྒྱལ་ཁབ་དེ་འབྲི་གི་ཡིན་ཟེར་གོ་རེད་ད་ལྟ་ངས་ངོ་སྤྲོད་བྱས་ཡ་བམ་པོ་འདི་བཞི་བོ་ཆ་ཚང་མ་ད་ལྟ་ཁོ་རང་གི་པར་སྐྲུན་བྱས་ཟིན་པའི་ད་ལྟ་བོད་ཡིག་ན་བསྒྱུར་བཞག་ཡ་དེའི་བརྗོད་བྱ་རེད་ལ།

རེད་ལ་ད་ཐབས་འདི་ཞིབ་འཇུག་གི་ཐབས་ཅིག་རེད་འདི་སྒྲུང་སྒྲུང་མར་ལོ་རྒྱུས་གོ་རིམ་དེ་མར་བང་སྒྲིག་བྱས་བཀོད་ཡ་དེ་འདྲ་མ་རེད། ཞིབ་འཇུག་གི་ཐབས་རེད་དེ་ནས་གཙོ་བོ་དེ་ཁོ་ད་ཅིག་དགག་སྒྲུབ་ཀྱི་ལམ་འདི་མར་འགྲོ་གི་ཡོད་རེད། རྒྱ་ནག་དམར་ཤོག་གིས་འདི་བཤད་གི་འདུག། འདི་འདི་སྒང་ལ་ཡིག་ཆ་ངོ་མ་འདི་རེད། ད་དེ་འདྲ་མར་བསྒྲུབ་དགོས་བ་རེད་དེ་གཅིག་རེད་དེ་འདི་སྒང་ལ་ཁོ་རང་ཅིག་ལོ་རྒྱུས་གཞན་དག་ཀློག་ཡ་གི་སྒྲུང་ཀློག་ཡ་ནང་བཞིན་ཨ་ད་མ་རེད་དང་པོ་ནས་ཀྱི་ཅིག་ཅིག་སྒྲུང་གི་རིམ་པ་དེ་དུས་ཚོད་ལྟར་མར་བསྒྲིགས་རེད་དེ་འདྲ་ཡིན་ཡིན་ནི་མ་རེད་དེ་འདི་སྒང་ལ་ཁོ་ཞིབ་འཇུག་གི་ཐབས་གྲངས་ཅིག་རེད་དེ་ནས་དེའི་ནང་ལོགས་ནས་དགག་སྒྲུབ་གི་ད་འགྲོ་སྟངས་ཅིག་ཆགས་འདྲ་བ་རེད་དེ་རེད། ད་གཉིས་པ་སྒང་ནི་ཁོ་རང་གིས་བྲིས་ཡ་གི་ད་དེབ་འདིའི་གི་བརྗོད་བྱ་འདི་ཨ་ནི་རྒྱ་ནག་གི་མིང་རྒྱལ་རབས་དང་མན་ཇུ་རྒྱལ་རབས་གཉིས།

ལྷག་པར་དུ་མིང་རྒྱལ་རབས་སྐབས་ཀྱི་བོད་ཀྱི་ལོ་རྒྱུས་དང་ཆིང་རྒྱལ་རབས་སྐབས་ཀྱི་བོད་ཀྱི་ལོ་རྒྱུས་ཀྱི་སྤྱི་ཁོག་ལ་རྒྱུས་མེད་ན། དེབ་འདི་ནང་ལ་ཅི་བཤད་ཀོ་ན་ཤེས་ནི་མ་རེད་དེ་དཀའ་ལས་ཁག་པོ་ཡོད་བ་རེད་ག་ནི་ཁོ་ཁོ་རང་གི་དེ་ཞིབ་འཇུག་གི་དེབ་འདི་སྒང་ལ་ལོ་རྒྱུས་ཞིབ་ཚགས་རུ་འགྲོ་ཡོད་རེད་དེ་འདི་སྒང་ལ་དོན་ཆེན་མང་པོ་ཅིག་སོ་སོའི་གི་ལོ་རྒྱུས་དང་ལོ་རྒྱུས་ཀྱི་སྤྱི་ཁོག་དང། བོད་ཀྱི་ལོ་རྒྱུས་ཀྱི་སྤྱི་ཁོག་དང་དེ་ནང་བཞིན་མིང་རྒྱལ་རབས་དང་ཆིང་རྒྱལ་རབས་ལོ་རྒྱུས་སྤྱི་ཁོག་ཅིག་མེད་ཡ་ཡིན་ན། དེབ་འདི་ཀློག་ན་དཀའ་ལས་ཁག་པོ་ཡོད་རེད་དེ་ནས་སྒང་ལ་དེབ་འདི་ཀློག་ཡ་ལ་ཨཱ་ནི། རྒྱ་གི་ལོ་རྒྱུས་ཀྱི་སྤྱི་ཁོག་ལྷག་པར་དུ་མིང་རྒྱལ་རབས་དང་ཆིང་རྒྱལ་རབས་ཀྱི་ལོ་རྒྱུས་ཀྱི་སྤྱི་ཁོག་དེ་ཅིག་སྔོན་འགྲོའི་ཆེད་དུ་ཨཱ་ནི་སློབ་སྦྱོང་བྱེད་དགོས་ཡ་དང་དེ་ནང་བཞིན་བོད་ཀྱི་ལོ་རྒྱུས། སྐབས་དེའི་མིང་རྒྱལ་རབས་དུས་སྐབས་ཀྱི་བོད་ཀྱི་ལོ་རྒྱུས་དང་ཆིང་རྒྱལ་རབས་སྐབས་ཀྱི་བོད་ཀྱི་ལོ་རྒྱུས་ལ་ཡང་ཧ་ཅང་གི་རྒྱུས་མེད་ན། དེབ་འདི་ཏོག་ཙམ་མགོ་རྙོག་འདྲ་བོ་ཡོད་བ་རེད་ག་རེ་ཡིན་ན་ཁོ་རང་གི་འདི་ཞིབ་འཇུག་གི་དེབ་རེད་དེ་ནི་ཁོ་རྩོད་སྒྲུབ་གི་སྒང་ནས་འགྲོ་གི་ཡོད་བ་རེད་དེ་སོ་སོ་གི་ལོ་རྒྱུས་ཀྱི་རྒྱབ་ལྗོངས་དང་ལོ་རྒྱུས་ཀྱི་དོན་ཚན་དེ་ཚོ་མ་ཤེས་ཡ་ན་དེབ་འདི་ཀློག་ཡོང་དུས་སྒང་ལ་གང་ན་བཤད་ཀོ་ན་ཤེས་ནི་མ་རེད་དེ་འདི་སྒང་ལ་ཀློག་པ་པོ་ཅིག་ཡིན་ན། ཐོག་མར་རང་གི་ལོ་རྒྱུས་ཀྱི་ཤེས་བྱ་དེ་གོང་མཐོར་བཏང། དེ་ལ་གྲ་སྒྲིག་ཅིག་སྤྱི་ཁོག་ད་ཞིབ་ཚགས་མ་བྱས་ན་སྤྱི་ཁོག་འདྲ་བོ་ཅིག་ཤེས་དེ་ནས་མར་བལྟས་ཡོང་དུས་སྒང་ལ་ད་ཏན་ཏན་ཅིག་མར་དོན་ཚན་རེ་རེའི་སྒང་ལ་མར་འབབ་རྒྱུ་ཅིག་ཡོད་ཡ་དེ་འདྲ་ཅིག་ཆགས་ཀྱི་རེད་བསམ་གྱིས། ལགས་སོ་ད་འདི། ད་གཟོད་བོད་ཀྱི་ལོ་རྒྱུས་ཀྱི་སྒང་ནས་ན་ཞྭ་སྒབ་པ་ཚང་གི་སྲིད་དོན་རྒྱལ་རབས་དེ་སྐད་གྲགས་ཆེ་ནི་རེད་མི་ཚིག་གི་ད་རྒྱ་ནག་གི་ན་ད་ག་གནད་འགག་བཟང་གི་འདི་ལས་བ་ཀི་འགོག་པ་རྒྱག་རྒྱུ་དང་དེ་ཆེད་དུ་སྒོར་མོ་བཏང་གི་འདི་ལས་དེ་གི་གོ་ཀ་དེ་སོང་ན་ཁྱེད་ཀྱི་དེ་ན་ད་ད་གི་རྩོམ་པ་པོ་ལིའུ་ཧན་ཆིང་གི་འདིའི་ད་ད་གི་དེབ་འདི་རྒྱ་ནག་གི་དགག་རྒྱུ་དང་ད་དོ་སྣང་བྱེད་ཡ་དང་ད་དེའི་སྒང་ཤུགས་ཆེན་པོ་སླེབས་གོ་རྒྱུ་རེད། དུ་ནང་བདག་གི་ཧང་སང་ཡ་ཡིག་གུ་ཡ་སེའུ་རེད། ཁོ་ཚོས་གི་ཅིག་རྒྱ་ནག་གི་བོད་རིག་པའི་ཞིབ་འཇུག་ལྟེ་གནས་ཁང་གི་གི་བཙོན་ས་ཟུར་ན་ཅིག་སྲིད་ཁེ་བ་གི་ཨ་ནེ་རི་ཡི་དོན་ཚན་ཉི་ཤུ་རྩ་དགུ་ཟེར་ཡ་དེ་ཡོད་བ་མ་རེད་ཟེར་བཤད་གི་འདུག་ཟེར་ཡ་དེ་འདྲ་གི་གི་བཙོན་རྩ་སའི་བཙོན་སའི་ཐུག་ཡོང་གི་འདུག་ཡང་ན་ལ་སྤྱི་ཡོངས་གི་རྒྱ་ནག་གི་སྲིད་བྱུས་རྒྱ་ནག་གཞུང་གི་སྲིད་བྱུས་ལ་དེ་འདྲ་ཅིག་ཡོད་བ་རེད། ད་ལྟ་ཁོ་རང་གི་དེབ་འདི་ཕྱི་ལོགས་ན་མ་གཏོགས་ཤི་གི་མེད་རྒྱ་ནག་ནང་ལོགས་ན་ནང་ལོགས་བ་ཐོན་མེད། མེད་པའི་གོ་སྐབས་འདི་ཟིན་ནས། ཁོ་རང་གི་དེ་ལ་ཡོངས་ཁྱབ་ཀྱི་དགག་པ་བྲིས་ནས་དེབ་དེ་གསལ་བསྒྲགས་སྙན་གྲགས་བྱས་ན་ནི་ཁོ་རང་ལ་ཁེ་ཕན་ཡོད་ར་ཅུང་རག་གི་རེད་ཟེར་ཁོ་གཟབ་གཟབ་བྱེད་ཀྱི་རེད། གལ་ཏེ་ཁོ་རང་གི་ཡོངས་གྲགས་བྱས་ནས་དེབ་འདི་གི་མིང་བཏོན་ནས་རྩོམ་པ་པོ་གི་མིང་བཏོན་ནས་དགག་པ་ཅིག་བྱས་ཡ་ཡིན་ན། མི་མང་པོ་ཅིག་གིས་ཨ་དེབ་དེ་ག་འདྲ་ཡིན་ན་ཟེར་ནས་དེ་འཚོལ་ཡ་དང་མུ་མཐུད་དེ་ཀློག་མཁན་མང་རུ་འགྲོ་ཡ་གི་ཉེན་ཁ་ཡོད་རེད་དེ་དུས་སྒང་ལ་རྒྱ་ནག་གཞུང་གི་སྲིད་བྱུས་གཅིག་ཁོ་རང་ཚོ་གི་ཞིབ་འཇུག་པ་དང་དེ་ཚོ་གི་ད་ནང་ཁུལ་ནས་གྲ་སྒྲིག་བྱས་ཏེ་ག་འདྲ་བྱས་ན་ཡག་པོ་འདུག་ཟེར། དོ་སྣང་བྱེད་ཡ་དང་བགྲོ་གླེང་བྱེད་ཡ་དང་དེ་ལ་ད། ཡང་གཅིག་ལོ་རྒྱུས་ཀྱི་ཁུངས་རྫུན་མ་བཟོ་ཡ་དང་ཨ་ནི་དེས་བདེན་པ་མ་རེད་ཟེར་དེ་འདྲ་གི་ད། འཆར་གཞི་གཅིག་འཐེན། ཕྱོགས་གཅིག་ནས་ཨ་ནི་ཁོ་རང་ཚོ་གི་ཡང་དག་བྱས་ནས་དེ་ཡང་དག་བྱས་ན་དེབ་དེ་འདྲ་ཅིག་ཡོད་པ། ཤེས་གི་མེད་དེའི་སྒང་ལ་དེ་དགག་པ་ཅིག་བྲིས་ན་དེབ་དེ་ཤེས་ནས། ད་ཚང་མ་གི་ཀློག་ཡག་ཉེན་ཁ་དང་ཀློག་འདོད་གི། གི། དེ་འདྲ་འདུན་པ་ཆེར་འགྲོ་ཡག་ཉེན་ཁ་ཡོད་ཙང་ཨ་ནི་ཁོ་རང་ཚོ་གི་དེའི་སྒང་ལ་སུ་གཅིག་གཟབ་གཟབ་བྱེད་གི་རེད་བསམ་གི་འདུག་དེ་འདིའི་སྒང་ལ་ད་ལྟ་ཡང་དག་གི་དེབ་ཆ་ཚང་དེབ་མིང་བཏོན་ནས་བྱས་ཏེ་དེ་ལ་དགག་པ་རྒྱག་ཡ་དེ་འདྲ་ད་ལྟ་ཐོན་མི་འདུག་ལ། ད་ཁོང་གིས་ན་ངས་དུམ་བུ་ཙམ་གོ་སོང་ཁོང་གི། ན་ཡུམ་གི་སྐབས་རེད་ན་ར། ད་ཁོང་གིས་ཁོང་གི་བཟང་ས་རྒྱན་ས་དང་དུ་བཟོ་མ་ཐུག་ཨ།

ལོ་ཆེན་པོ་རེད་ད་ད་ལྟ་རིག་པ་གསལ་དུས་སྒང་ལ། མན་ཇུ་གི་འདི་འབྲི་དགོས་འདུག་ཟེར་མན་ཇུ་གི་འདི་དེ་བོད་རྒྱ་གཉིས་འབྲེལ་བ་འདི་རྙོག་འཛིང་ཆེན་པོ་ཡིན་ཙང་འདི་གསལ་པོ་བྱེད་ཡ་ན་འདི་ལྟ་བུའི་མི་ཆ་དེ་ད་ཐང་རྒྱལ་རབས་དང་ཡོན་རྒྱལ་རབས་དང་མིན་གོ་རེད་དེ་སྤྱིར་བཏང་ཅིག་རྙོག་འཛིང་དེ་འདྲ་ཆེན་པོ་ཡོད་པ་མ་རེད་དེ་ཞིབ་འཇུག་བྱེད་ཡ་ལས་སླ་པོ་ཡོད་པ་བྱས་ཙང་དང་པོ་དེབ་དེ་བྲིས་དགོས་འདུག་ཟེར་ཁོ་དེ་བཤད་གི་འདུག་མ་གཞི་ཁོ་རང་གི་དེབ་གཉིས་ཆ་བྲིས་ཚར་ནས་པར་སྐྲུན་བྱེད་ཡ་འཆར་གཞི་འཐེན་རེད་ད་ད་ཁོ་རང་གི་དེ་འདྲ་བྲིས་ནས་སྟོད་ཆ་འདི་ཨ་ནི་ད་པར་སྐྲུན་བྱེད་ཡ་རེད་དེ་རེད་ད་དབྱིན་ཇིའི་ནང་ལ་བསྒྱུར་ཡ་ཁོ་རང་གི་བསྒྱུར་ཚར་ནས་རགས་ཟིན་གི་ངང་ལ་བསྒྱུར་ཚར་ནས་ད་ང་ཚོ་དོན་གཅོད་ལ་ཕར་རྩིས་སྤྲད་ཡོད་རེད་ང་ཚོ་ཨ་རིའི་དོན་གཅོད་གི་པར་སྐྲུན་བྱེད་ཡ་ད་ཕལ་ཆེར་ཁ་སང་དེ་རིང་གཅིག་པར་སྐྲུན་བྱེད་གི་ཡོད་ཡ་སྐད་ཆ་གོ་ཡ་འདུག།

མི་རིགས་འདྲ་མི་འདྲ་དབང་སྒྱུར་དང་མི་རིགས་འདྲ་མི་འདྲ་ལ་ཁོ་རང་གི་ཤུགས་རྐྱེན་ཐེབས་ཡ་ཆེད་དུ་ཨ་ནི་ཁོ་རང་གི་མན་ཇུ་ཡིག་ཆ་ནང་བྲིས་ཡ་དེ་ཚོ་མང་པོ་ཅིག་ཨ་ནི་ཡང། མ་འདྲ་བརྗོད་བྱ་མ་འདྲ་ཆགས་དགོས་རེད་ཡིན་ན་ཡང་ད་ལྟ་རྒྱ་ནག་དམར་ཤོག་གཞུང་གི་བེད་སྤྱོད་བྱེད་ཡ་དེ་རྒྱ་རྒྱ་ཡིག་ནང་ན་ཡོད་ཡ་གི་མན་ཇུ་སྐད་གི་ཡིག་ཚང་དེ་རེད་དེ་ལས་ལྷག་བ་ཅིག་བོད་དང་མན་ཇུ་གི་འབྲེལ་བ་དམིགས་བསལ་ཅིག་ཡོད་ན། མན་ཇུ་སྐད་ནང་ན་ཡོད་ན་རྒྱ་ནག་དམར་ཤོག་གཞུང་གི་བསྒྱུར་ཚར་རེད་ད་དེ་རིང་བར་དུ་བཞག་དགོས་ཁོ་རང་མ་རེད་དེ་འདི་སྒང་ལ་ད་ཕྱི་གི་མཁས་པ་དེ་ཚོ་དབྱིན་ཇིའི་མཁས་པ་དེ་ཚོ་ལམ་སང་དེ་མན་ཇུ་སྐོར་ལ་ཤིང་གི་གཅིག་ནོར་ཡོད་ན་མན་ཇུ་སྐད་ཤེས་གི་ཡོད་རེད་ད་ཁོ་རང་ཚོ་བོད་གི་མཁས་པ་ཡིན་ཕྱིན་བོད་ཡིག་ཤེས་གི་ཡོད་ཟེར་ན་བོད་ཡིག་ཤེས་གི་མེད་ཡག་གི་བོད་གི་སྐོར་བྲིས་ཏེ་ད་སྨྱོ་གི་འགྱུར་བ་དེབ་མང་པོ་བྲིས་ནས་འགྲོ་གི་ཡོད་དེ་འདྲ་ཡོད་རེད་དེ་འདི་སྒང་ལ་ད་དེ་འདྲ་གི་ཁྱད་མཚར་པོ་དེ་འདྲ་བཤད་མཁན་ཡོད་རེད་དབྱིན་ཇིའི་ནང་ལོགས་ལ་དེ་གཅིག་རེད་གཉིས་པ་གང་ནི། ཁོ་རང་གི་ཆེད་ལས་ག་རེ་རེད་ཟེར་ཡ་འདྲ་བོ་ཅིག་རོ། འོ་དེ་འདྲ་ཡང་ཡོང་གི་ཡོད་རེད་དེ་འདིའི་སྒང་ལ་གང་ལྟར་ཚང་ད། ཁོ་རང་གི་དབྱིན་ཇི་ནང་བསྒྱུར་རེད་དབྱིན་ཇིའི་གི་ནང་ལོགས་ནས་དངོས་གནས་གི་ཅིག་བློ་གཟུ་བོར་གནས་མཁན་དང་ལོ་རྒྱུས་ཡིག་ཚང་ཁས་ལེན་མཁན་ཅིག་ཡིན་ན། ཏན་ཏན་ཤུགས་རྐྱེན་ཐེབས་ཡ་དེ་བརྒྱ་ཆ་བརྒྱ། ཤུགས་རྐྱེན་ཐེབས་གི་རེད་བསམ་གི་འདུག་ད་གནས་ལུགས་མ་བརྩི་མཁན་དང་བློ་གཟུ་བོར་མ་གནས་མཁན་དང་ཕྱོགས་ཞེན་ཡོད་མཁན་ཅིག་ན་ཐབས་ཤེས་ཡོད་མ་རེད།

གཞུང་འབྲེལ་གྱི་ཁོ་རང་གི་དགག་པ་རྒྱག་ས་དེ་གཞུང་གི་ལངས་ཕྱོགས་གཅིག་བཟུང་ནས་ནི་དེ་ལ་དགག་ཡིག་དགག་པ་བྲིས་ཡོད་རེད་བ། དེ་འདྲའི་སྒང་ལ། ཁོ་ད་ལྟ། རྒྱ་ནག་གི་བྱེད་སྟངས་ནི་ཆིང་རྒྱལ་རབས་དེ་རྒྱ་ནག་གི་རྒྱལ་རབས་ཡིན་ཟེར་ཁོ་དེ་ངོས་ལེན་བྱས་ཡོད་རེད་བ། དེ་འདྲའི་སྒང་ལ་ནི་ཁོ་རང་གི་དེ་གཞིར་བཟུང་ནས་རྒྱ་ནག་ཁྱོད་རང་གི་ལྟ་བ་དེ་གཞིར་བཟུང་ནས། མ་མན་ཇུ་དང་བོད་ཀྱི་འབྲེལ་བ་དེ་མ་གསལ་པོ་བཟོ་ཡ་དེ་འདྲ་རེད། ད་དེའི་སྐོར་ལ་དྲི་བ་དྲིས་ཡོང་གི་ཡོད་བ་རེད་ཁོ་རང་ལ་དྲི་བ་དྲིས་འདུག་ཁོ་རང་གི་ལན། རྒྱབ་འདུག་དེའི་སྒང་ལ། ད་ཁོ་རང་གི་བཤད་ཡ་དེ་རེད་ཟེར་ད་ལྟ་ད་ཅི་གི་ཤིན་ཆིང་ཧྲི་ཟེར་ཡ་གི་ལྟ་བ་དེ་ལྟ་བ་རྩོད་ན་དེའི་དང་གཙོ་བོ་ད་མན་ཇུའི་གི་རྒྱལ་རབས་མན་ཇུ་དེ་རྒྱ་ནག་གི་རྒྱལ་རབས་མ་ཡིན་པ་གསལ་པོ་རེད་ཟེར། ཡིན་ན་ཡང་ད་དེའི་རྩོད་གཞི་ཆེན་པོ་ཅིག་རྒྱ་ནག་གི་དེའི་སྒང་ལ་རྩོད་པ་གྱི་སྤེལ་བ་རེད་རྩོད་གཞི་ཆེན་པོ་ཅིག་རེད་ཟེར། ང་ཚོ་གི་དང་པོ་རྩོད་པ་བྱས་ནས་མན་ཇུ་དེ་རྒྱ་ནག་གི་རྒྱལ་རབས་ཡིན་མ་ཡིན་དེ་རྩོད་ནས་དེའི་རྒྱལ་ཁ་བླངས་ཨ་དེ་ནས་བོད་དོན་རྩོད་ཡ་ལས་བོད་ཀྱི་འབྲེལ་བ་བཤད་ཡ་ལས་ཨ་ནི་མན་ཇུ་དེ་ཀྲུང་གོ་རྒྱ་ནག་གི་རྒྱལ་རབས་ཡིན་ན་ཡིན་མིན་ན་མིན་གང་ལྟར་ཀྱང་མན་ཇུ་དང་བོད་ཀྱི་འབྲེལ་བ་དེ་གསལ་པོ་བཟོས་བཞག་ན། ཁོ་ཁོ་རྒྱལ་ཁབ་གཉིས་སོ་སོ་ཡིན་པ་དེ་གཙང་མ་བཟོས་བཞག་ན། དེའི་རྒྱབ་ལོགས་ནས་རྒྱ་ནག་གི་མན་ཇུ་ཁོ་ཚོའི་རྒྱལ་རབས་རེད་ཟེར་ན་འདྲ། ནི་ཤིན་ཆིང་ཧྲི་ལོ་རྒྱུས་ཉམས་ཞིབ་བྱེད་མཁན་དེ་ཚོ་གི་མན་ཇུ་དེ་ག་རེ་སོགས་རྒྱ་ནག་གི་རྒྱལ་རབས་མ་རེད་ཟེར་ན་འདྲ། ང་ཚོ་ལ་ཁྱད་པར་འགྲོ་གི་མ་རེད། གང་ལྟར་ཀྱང་མན་ཇུ་རྒྱལ་རབས་དང་བོད་ཀྱི་རྒྱ་བོད་གཉིས་ཀའི་སྐབས་དེའི་འབྲེལ་བ་དེ་གཙང་མ་བཟོས་ཏེ་རྒྱལ་ཁབ་གཉིས་སོ་སོ་ཡིན་པ

པར་སྐྲུན་བྱས་ནས་ལོ་གང་ལ་གང་འཚམ་ཅིག་འགྲོ་གི་ཡོད་རེད། དེ་ནི་གང་ལ་དེ་ཅིག་དོ་སྣང་བྱེད་མཁན་དང་ཀློག་མཁན་དེ་མང་པོ་འགྲོ་གི་འདུག་ད་ཡིན་ན་ཚང་མ་དཀའ་ངལ་དེ་རེད། གཅིག་གིས་ཁོ་རང་ངས་གོང་ནས་བཤད་ཡ་ནང་བཞིན་རྒྱ་གི་ལོ་རྒྱུས་ཀྱི་རྒྱབ་ལྗོངས་ཟེར་ན་འདྲ་མིང་རྒྱལ་རབས་ཀྱི་ལོ་རྒྱུས་ཀྱི་རྒྱབ་ལྗོངས་དང་ཤེས་བྱ་སྤྱི་ཁོག་ཆེན་པོ་ཅིག་མེད་ཡ་ན་དཀའ་ངལ་ཅིག་ཡོད་རེད་དེ་ནི་བོད་ཀྱི་ལོ་རྒྱུས་ལ་རྒྱུས་མེད་མཁན་ཅིག་ཡིན་ན་དེ་ཀློག་པ་པོ་དེ་ཚོ་ལ་ནི་ཁོ་ཀློག་ཡ་ལ་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་རེད། ད་རབ་ཡིན་ན་ངས། ད་འབྲེལ་ཡོད། དེ་འདྲ་གི་ད་འབྲེལ་ཡོད་མི་སྣ་དེ་ཚོ་ལ་ཞུས་མྱོང། ད་གཙོ་བོ་བོད་པ་གཅིག་གིས། སྤྱི་བཏང་གི་མི་མང་གིས་ནི་དེབ་འདི་གི་བརྗོད་སྙིང་དང་འདི་གི་གྲུབ་འབྲས་དེ་ཤེས་འདོད་པ་ཡིན་ན། ནི་ཁོ། དེབ་དེ་གི་བརྗོད་སྙིང་གོ་བདེ་བ་སྤྱི་བཏང་གི་མི་ལ་གོ་བདེ་བ། དེ་འདྲ་འདྲ་བོ་ཅིག་མ། དེབ་ཆུང་ཆུང་ཅིག་བཟོས་ཐུབ་པ་ཡིན་ན། ནི་དེ་ཏན་ཏན་ཕན་གི་རེད་བསམ་ཡ་འདྲ་བོ་ཅིག་འདུག་ག་རེ་ན་མི་ཚང་མ་ལ་ཞིབ་འཇུག་གི་ཞིབ་འཇུག་གི་ལམ་འགྲོ་ལུགས་དེ་ལ་ཀློག་ཡ་དང་དེ་མ་ཀློག་ཡ་གི་དེ་ནུས་བ་ཡོད་བ་མ་རེད། དེ་དུས་ཚོད་ལ་མང་པོ་ཅིག་གཏོང་དགོས་བ་རེད་ཁོ། རྒྱ་ཡིག་ནང་ཕྱུག་པོ་ནས་ཀློག་ན་ཤོག་གྲངས་བརྒྱད་བརྒྱ་སུམ་ཅུ་ཡོད་བ་རེད། བོད་ཡིག་ནང་ཀློག་ན། སྟོད་ཆ་སྨད་ཆ་བཅས་ཤོག་གྲངས་ཆིག་སྟོང་བཞི་བརྒྱ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་དེ་ནི་གང་ལ། བོད་ཡིག་རྒྱ་ཡིག་དབྱིན་ཇི་གསུམ་ཆ་ནང་ཀློག་ནས་ཁོ་རང་གི་གི་སྟབས་ཀྱི་གྲུབ་འབྲས་ཟབ་ཞི། གལ་ཆེ་ཤོས་དེ་ཚོ་མར་གོ་བདེ་བ་མར་ཕབ། དེ་ཨ་ནི་མར་སྤྱིར་བཏང་གི་མི་ཡིས་གོ་ཡ་དེ་འདྲ་མ་ཅི་ཐུ་ཡ་ཡིན་ན། ད་དེ་ང་ཚོ་སྤྱི་ཚོགས་ནང་ལོགས་ནས་ཞིབ་འཇུག་བྱེད་མཁན་གཅིག་པུ་མ་ཡིན་པའི་མི་སྤྱིར་བཏང་བ་ཚང་མ་གི་ཨ་ནི་གོ་བ་ལེན་ཐུབ་ཡ། ཨ་ནི་དེ་ད་མན་ཇུ་དང་བོད་གི་འབྲེལ་བ་ཤེས་ཡ། ད་ག་ནང་བཞིན་མིང་རྒྱལ་རབས་དང་བོད་གི་འབྲེལ་བ་ཤེས་ཡ། དེ་ཚོ་ལ་ཏན་ཏན་ཕན་ཐོགས་ཡ་ཅིག་རེད་ཟེར་ཨ་ནི་དེ་འདྲ་གི་བསམ་འཆར་གི་འབྲེལ་ཡོད་རྣམ་པ་མང་པོ་ལ་ཞུས་མྱོང། དེ་དེ་འདྲ་བྱེད་ཡ་ན། ཏན་ཏན་ཁོ་རང་གིས་ད་ཁོ་རང་གི་དེ་ཚོ་ཞིབ་འཇུག་གི་ཚད་མཐོ་བོ་རེད། ཚད་མཐོ་བོ་མ་ཡིན་པའི་ཞིབ་འཇུག་པ་མ་ཡིན་པའི་ཨ་ནི་སྤྱིར་བཏང་གི་མི་མང་ནང་ལོགས་ལ། གོ་བ་ལེན་ཐུབ་ཡ་དང་ལྷག་པར་དུ་མི་རབས་གསར་པ། ལོ་གཞོན་གཞོན་སློབ་ཕྲུག་དང་སློབ་མ། ད་ལྟ་ཞིབ་འཇུག་གི་གནས་རིམ་ལ་སླེབས་མེད་མཁན་གྱི་མི་སྤྱིར་བཏང་བ་དེ་ཚོ་ལ་ཏན་ཏན་ཕན་ཐོགས་ཡ་ཅིག་རེད་ཟེར་ངས་དེ་འདྲ་ཅིག་དྲན་སོང་ལགས།

དཔེ་མཛོད་ཁང་ལས་པར་སྐྲུན་བྱས་པ་རེད་ད། དེ་ཁོང་རང་ཚོ་གི་དྲ་རྒྱ་ཐོག་ན་བཙོང་གི་ཡོད་པ་རེད། དྲ་རྒྱ་ཐོག་ནས་ཉོས་ན་འགྲིག་གི་ཡོད་པ་རེད། ཨ་ནི། སྤྱིར་བཏང་ཁོ་རང་ཚོ་བཙོང་གི་ཡོད་པ་རེད་ད། དེབ་པར་སྐྲུན་ག་ཚད་བྱས་ཡོད་ན་གྲངས་འབོར་དེ་ངས་ཤེས་ཡ་མེད། ཡིན་ནའང་ཁོ་རང་ཚོ་དེ་ནས་ག་དུས་ཡིན་ན་བཙོང་བསྡད་ཡ་དེ་འདྲ་རེད་ད། ངའི་སྒེར་གི་ནས་ད་ལྟ་ཡི་དེབ་དེའི་སྒང་ལ་དེ་ལ་དོ་སྣང་བྱེད་མཁན་མང་པོ་འདུག་མང་པོས་ཉོ་གི་འདུག་ད་འཛམ་གླིང་གི་ཅིག་ཨ་རི་དང་ཡུ་རོབ་དང་ཚང་མ་ནས་ཉོ་གི་འདུག་དེ། ཉོས་ནས་ཨ་ནི་ཀློག་གི་ཡོད་དེ་གསལ་བོ་རེད་ད། ཡིན་ན་ཡང་སྤྱིར་བཏང་གི། ཅིག་ག་རེ་ཟེར་དགོས་རེད་བོད་ཡིག་དྲ་ཐོག་ནས་ཉོ་ཐུབ་ཀྱི་ཡོད་པ་རེད་དཔེར་ན་རྒྱ་ཡིག་དང་ཐེ་ཝན་དོན་གཅོད་ཀྱི་དྲ་རྒྱ་སྒང་ནས་མར་ཕབ་ལེན་བྱེད་ཐུབ་ཀྱི་ཡོད་པ་རེད pdf དེ་ཡིན་དུས་གང་ལ་ད་ལྟའི་གི་ཁྱབ་ཚད་དེ་ཏན་ཏན་ཞིག་ཆེན་པོ་ཡིན་གྱི་རེད་བསམ་གི་འདུག་རྡ་རམ་ས་ལ་ནས་པར་སྐྲུན་བྱེད་ཡ་གི་ད་མང་པོ་ཅིག་བརྒྱུད་ལམ་འདྲ་མིན་བརྒྱུད་ནས་བོད་ནང་ལོགས་དང་འཛམ་གླིང་ག་ས་ག་བ་ཁྱབ་བསྡད་པ་རེད་དེ་ཡིན་དུས་གང་ལ་ད་དཔེ་མཛོད་ཁང་དེ་ཚོ་གི་ལ་ཚད་ལྡན་གི་དེབ་ཅིག་ཡིན་དུས་གང་ལ་འཛམ་གླིང་གི་ད། དཔེ་མཛོད་ཁང་སྐད་གྲགས་ཅན་དེ་ཚོས་ཁོ་རང་ཚོའི་དེབ་ག་རེ་པར་སྐྲུན་བྱས་ན་ཉོ་གི་རེད་དེ་ཡིན་དུས་གང་ལ། ཏན་ཏན་གྱི་འཛམ་གླིང་གི་དཔེ་མཛོད་ཁང་མང་པོ་སྐད་གྲགས་ཅན་དེ་ཚོ་དང་ཨ་ནི་ཞིབ་འཇུག་སྡེ་ཚན་དེ་ཚོས་ཏན་ཏན་ཉོ་གི་ཡོད་རེད་བསམ་གྱི་འདུག་དེ་ཡིན་དུས་གང་ལ། དེའི་གི་ཁྱབ་ཚད་དེ་ཤུགས་ཆེན་པོ་ཡིན་གྱི་རེད་བསམ་གྱི། ལགས་སོ་དེ་རྒྱ་ཡིག་གི་དེབ་དེ་པར་སྐྲུན་བྱེད་ས་དེ་གཙོ་བོ་གང་རེད་དཔར་སྐྲུན་ཁང་གང་རེད་དེ་ནས་ད་གཙོ་བོ་ཧོང་ཀོང་དང་ཐའེ་ཝན་དང་ད་འདིར་འདི་བཙོང་གོ་ནི་རེད་ལ། དེབ་དེ་ཉོ་ཡ་ད་གང་ཞིག་ནས་ཉོ་དགོས་ནི་རེད་ད། རེད་ལ་རྒྱ་ཡིག་པར་སྐྲུན་བྱེད་ས་དེ་ཐའེ་ཝན་རེད་ཐའེ་ཝན་ནས་ཨ་ནི་གངས་ལྗོངས་པར་སྐྲུན་ཁང་ཟེར་ཡ་དེ་གི་ད་རྒྱ་ཡིག་གི་ཧྥན་ཐི་ཙི་དེ་ནས་པར་སྐྲུན་བྱས་ཡ་རེད་དེ་ཡིན་དུས་གང་ལ་ཡང་རྒྱ་ནག་ནང་ལོགས་ལ་འདི་འཛམ་གླིང་ཉོ་ཐུབ་ཀྱི་ཡོད་རེད་ཉོ་ས་དེ་འཛམ་གླིང་གི་དཔེ་ཁང་ནས་ཉོས་ན་འཛམ་གླིང་གི་ད་ཉོ་ས་གི་དཔེ་ཁང་དེ་ཚོ་ཚང་མ་ལ་བཀྲམ་ཡོད་རེད་དེ་ཡིན་དུས་གང་ལ་འཛམ་གླིང་ག་ས་ག་བ་འདི་དྲ་ཐོག་ནས་ཉོས་ན་འགྲིག་གོ་རེད་ད་དེ་ཉོ་ཐུབ་ཡ་དེ་འདྲ་བྱས་པ་རེད་ཉོས་ཡ་དེ་ད་ལྟ་ཁོ་རང་ཚོ་གི་པར་སྐྲུན་བྱས་ཡ་དེ། པར་ཐེངས་དང་པོ་དེ་ཧྥན་ཐི་ཛི་རེད། དེའི་རྗེས་ནས་ཁོ་རང་ཚོ་པར་ཐེངས་གཉིས་པ་དེ་ཅན་ཐི་ཛི་ནང་ལོགས་ལ་ཡང་པར་སྐྲུན་བྱས་ཡོད་རེད། དེ་མ་ཟད་ཁོ་རང་ད་ཐའེ་ཝན་དོན་གཅོད་ཁང་གི་དྲ་ཐོག་ནས་ཁོ་རང PDF མ་ཕབ་ལེན་བྱེད་ཐུབ་ཡ་དེ་འདྲ་བཟོས་ཡོད་རེད། དེ་ནས་སྒང་ལ་ད་ཕྱོགས་མང་པོ་ནས་ཅན་ཐི་ཛི་ཀློག་མཁན་ཡིན་ན་འདྲ་ཧྥན་ཐི་ཛི་ཀློག་མཁན་ཡིན་ན་ཚང་མ་ལ་ཀློག་ཐུབ་ཡ་གི་དེ་འདྲ་གི་བཟོས་ཡོད་སྟབས་བདེ་བོ་དེ་འདྲ་བཟོས་ཡོད་རེད། དེ་ནས་གང་ལགས། ད་ལྟ་ཧོང་ཀོང་དང་ཁ་སང་དེ་རིང་ཧོང་ཀོང་ག་འདྲ་ན་མི་ཤེས་མ་ད་ཧོང་ཀོང་དང་ཐའེ་ཝན་ད་འཛམ་གླིང་གི་རྒྱ། རྒྱ་ཡིག་ཀློག་མཁན་གི་ཀློག་པ་པོ་ཚང་མ་གི་སུ་སུ་གི་དོ་སྣང་བྱེད་ཡི་ཉོ་ཡ་དང་ཀློག་ཡ་ཡིན་ན་ཏན་ཏན་ཀློག་ཐུབ་ཡ་དང་ཉོ་ཐུབ་ཡ་དེ་འདྲ་གི་གི་ཆ་རྐྱེན་ཚང་མ་བསྐྲུན་ཡོད་ཡ་དེ་གསལ་པོ་རེད་ལ། འོ་ལགས་སོ། ད་འདི་ཨ་དབྱིན་ཇིར་ཨ་རི་མ་པར་སྐྲུན་བྱ་རྒྱུ་ཡོད་ཟེར་དེ་ནི་ད་ཐེངས་ཁྱེད་རྒན་དེ་བྱང་ཨ་རི་ལ་ཕེབས་དུས་སྒང་དེབ་འདི་རྩོམ་པ་པོ་དང་འབྲེལ་བ་བྱུང་སོང་ཁོང་གིས་ཁ་བརྡ་ཅི་ཟིག་ཡེད་གོ། དེའི་སྐོར་དུ་ནི། རེད་ལ་ད་ང་འདི་ཨ་རིར་མ་ཡོང་སྔོན་ལ། ཤཱི་ལིའུ་ཧན་ཁྲིན་དང་ཁོང་རང་གི་སྐྱེས་ཕ་ང་ང་བསྡད་ས་དེ་ལ་ཨ་ནི་ཁོང་རང་ཚོ་ཡོ་རོབ་ལ་ཡི་གུ་གྲུ་ཆེན་གི་ལུག་ཐུག་པར་དེ་འདྲ་བསྒུགས་བསྡད་ཡོད་རེད་དེ་འདི་སྒང་ལ། ཁོང་གི་མཇལ་ཡག་བྱུང་སོང་ཨ་ནི་མཇལ་ནས་ང་ཚོ་དེ་ཁོ་ལ་སྐད་ཆ་བྱས་དུས་སྒང་ལ་ད་ཨིན་ཇི་དེ་པར་སྐྲུན་བྱེད་ཀྱི་ཡོད་ཡ་ད་ཨ་ནི་ཨིན་ཇི་དེ་པར་སྐྲུན་མགྱོགས་པོ་བྱེད་ཀྱི་རེད་རེད་ཁོ་རང་གི་དེ་བཤད་ཀྱི་འདུག་དེ་རེད་དེ་ནས་ད་ག་རེད་ཁོ་རང་ཡིན་ན་ཡང་གང་མང་མང་གི་གང་ཐུབ་ཐུབ་གི་ཨ་ནི་ཅིག་བོད་ནང་ལོགས་དང་ཅིག་རྒྱ་ནག་ནང་ལོགས་ཀྱི་མཁས་པ་དེ་ཚོ་ལ་ཨ་ནི་ཁོ་རང་གི་དེབ་དེ་ངོ་སྤྲོད་བྱེད་ཡ་དང་ཨ་ནི་དེ་འགྲེམས་སྤེལ་བྱེད་ཡ་གི་ཐབས་ཤེས་ཁོ་རང་གི་འཐེན་གི་ཡོད་ཟེར། ཨ་དེ་རེད་དེ་འདི་སྒང་ལ་ད་སྨད་ཆ་གི་སྐོར་དེ་ད་ལྟ་ཁོ་རང་གི་འབྲི་གི་ཡོད་ཡིན་ན་ད་ལྟ་ད་བྱེད་ཡ། དེ་དེ་ཁག་པོ་འདྲ་བོ་ཅིག་འདུག་དྲན་པ་ཡག་པོ་མེད་དུས་སྒང་ལ་ངོ་མ་ཀློག་ཚར་རྒྱུ་ཡིག་ཆ་དེ་ཚོ་ཡང་བསྐྱར་ཡང་བསྐྱར་མགོ་ནས་ཀློག་དགོས་ཡ་དེ་འདྲ་དཀའ་ངལ་འདུག་ཟེར་དེ་གསུང་གི་འདུག་ད་ཡིན་ན་ངས་ཁོ་རང་ལ་ད་མགྱོགས་པོ། སྨད་ཆ་ཡིན་ན་ཅིག་མགྱོགས་པོ་ཐོན་ཡ་གི་རེ་བ་ཡོད་ཟེར་ཁོ་རང་གིས་ཅིག་ད་ནུས་པ་ཡོད་ཚད་ཀྱིས་ད་ད་སྨད་ཆ་དེ་བྲིས་དང་འབྲི་བཞིན་པ་ཡིན་ཟེར་དེ་ནས་གསུང་གི་འདུག་ལ་ད་ལོ་ཡར་སོང་ནས་ཁོ་རང་ཡིག་ཆ་ཡང་ངོ་མ་ཀློག་ནས་བྱས་ཏེ་ཀློག་ཚར་རྒྱུ་དེ་ཚོ་ཡང་བསྐྱར་ཡང་བསྐྱར་ཁུངས་སྐྱེལ་དགོས་ཡ་དེ་འདྲ་དཀའ་ངལ་འདུག་ཟེར་གསུང་གི་འདུག་ལ།

དེ་འདྲ་སྐད་ཆ་དེ་མི་འདུག་ཕལ་ཆེར་ཁོ་ཨ་མི་རི་ཀ་མི་སེར་ཡིན་དུས་སྒང་ལ་རྒྱ་ནག་གི་དེ་འདྲ་མངོན་སུམ་དུ་ཁོ་དེ་འདྲ་ད་བྱེད་ཐུབ་ཀྱི་མ་རེད་ཡིན་ནའང་ཁོ་རང་ད་ལྟ་ཧོང་ཀོང་ལ་རྩ་བ་ཉིད་ནས་འགྲོ་གི་མེད་ཁོ་ཧོང་ཀོང་ལ་སོང་ན་ཉེན་ཁ་ཡོད་ཁོ་ཤེས་གི་ཡོད་ཟེར་ནས་ཧོང་ཀོང་ལ་རྩ་བ་ཉིད་ནས་འགྲོ་གི་མེད་ཟེར་གི་འདུག་ད་དེ་ཉེན་ཁ་ཡོད་ཡོད་པ་རེད་བ་ཧོང་ཀོང་ད་ཁ་སང་དེ་རིང་གི་གནས་སྟངས་དེ་ཧ་ཅང་གི་སྐྱོ་བོ་ཆགས་ཡོད་དུས་སྒང་ལ། དེ་འདི་སྒང་ལ་ཁོ་རང་གཟབ་གཟབ་བྱས་ནས་ད་ལྟ་ཧོང་ཀོང་ལ་འགྲོ་གི་མེད་ཟེར་གྱི་འདུག་དེ་མ་གཏོགས་ད་ཁོ་རང་ཨ་རི་གི་ཨ་རི་གི་ཨ་དེའོ་རེད་ཨ་རི་གི་མི་སེར་འདི་སྒང་ལ་རྒྱ་ནག་གཞུང་གིས་མངོན་སུམ་དུ་དེ་འདྲ་ཅིག་གནོན་ཤུགས་སྤྲད་ཡ་དང་འཇིགས་སྐུལ་བྱས་ཡ་དེ་འདྲ་ད་ཕལ་ཆེར་ཡོང་དགོས་ཀྱི་མ་རེད་ཟེར་གྱི་འདུག། ད་མཐའ་མཇུག་ཁྱེད་ཀྱི་གསུང་ན་འདོད་ནོ་གི་སྐད་ཆ་ཅི་ཟིག་ཡོད་གི་ད་གི་དེབ་འདི་གི་རྒྱ་ཡིག་དང་བོད་འགྱུར་མ་དང་དེ་ནས་དབྱིན་འགྱུར་མ་དང་ད་འདིའི་སྒང་འདི་ནས་སྤྱི་ཁོག་གི་ལ་ཁའི་སྤྱི་སྡོམ་གི་ཚུལ་དུ་ཅིག་གསུང་ར། རེད་ལ་ད་སྤྱི་བཏང་གི་རྩོམ་པ་པོ་ཁོ་རང་གི་དེབ་དེ་རྒྱ་ཡིག་ན་བྲིས་དེ་ནི་ཁོ་རང་གིས་དབྱིན་ཇི་ན་བསྒྱུར་ཡང་དེའི་སྒང་ལ་དེ་ཧ་ཅང་གི་ད་འགྱུར་ཡག་པོ་ཡིན་གྱི་རེད་བསམ་གྱི་འདུག་ངས་དབྱིན་ཇི་ཤེས་ཀྱི་ཡོད་པ་མ་རེད་ཡིན་ན་ཡང་དབྱིན་ཇི་འགྱུར་དེ་ང་ཡིད་ཆེས་ཡོད་ཡ་དེ་འདྲ་ཡིན། ད་ཕལ་ཆེར་དེབ་དེ་འདྲ་གལ་ཆེན་པོ་རེད་ངས་གོང་ནས་ངོ་སྤྲོད་བྱས་ཡ་དེ་འདྲ་རེད་དེ་ནས་བོད་ཡིག་གི་འགྱུར་ལྟ་བུ་མཚོན་ན། ད་སྤྱི་བཏང། ཅིག་ངའི་འགྱུར་དེ་ཡག་པོ་ཡོད་རེད་བཤད་ཡ་ཁག་པོ་རེད་ད། མ་མཐའ་ཡང་ངའི་བོད་ཀྱི་ཞིབ་འཇུག་བྱེད་མཁན་དང་བོད་ཀྱི་ལོ་རྒྱུས་ལ་དོ་སྣང་བྱེད་མཁན་དེ་ཚོ་ལ་ཨ་ནི་དེ་འདྲ་གི་དེབ་ཅིག་ཡོད་པ་རེད། དེའི་ནང་ལོགས་ལ་བརྗོད་བྱ་དེ་ཚོ་འདི་འདི་འདི་རེད། ཨ་ནི་དེའི་ནང་ལོགས་ལ་ཁོ་རང་གི་ལྟ་བ་དེ། བོད་དང་མན་ཇུ་གི་འབྲེལ་བ་བོད་དང་མིང་རྒྱལ་རབས་འབྲེལ་བ་དེ་དེ་འདྲ་དེ་འདྲ་ཁོ་རང་གི་བསམ་བློའི་སྟེང་ནས་ཞིབ་འཇུག་བྱས་འདུག། དེ་འདྲའི་སྒང་ལ་ཁོ་རང་གི། ཞིབ་འཇུག་གི་བྱེད་སྟངས་ཡང་དེ་འདྲ་ཅིག་རེད། དེ་གི་ལུང་འདྲེན་གྱི་ཡིག་ཆ་གི་ཁུངས་ཡང་དེ་འདྲ་རེད། དེ་འདྲ་ཅིག་ངའི་ངོ་སྤྲོད་ཀྱིས་བོད་ཀྱི་ཀློག་པ་པོ་དེ་ཚོ་ལ་མ་མཐའ་ཡང་དེ་འདྲ་གི་ངོ་སྤྲོད་བྱེད་ཐུབ་ཡག་ནུས་པ་ཅིག་ཐོན་ཡོད་བསམ་གི་དེ་འདྲའི་སྒང་ལ་ད་དེ་ཚོ་དོ་སྣང་བྱེད་མཁན་དེ་ཚོ་གི་གི་ཅིག་ངའི་འགྱུར་དེ་ལ་བལྟ་ནས་གསལ་པོ་མེད་ན་ཁོ་རྒྱ་ཡིག་དང་དབྱིན་ཇི་ལ་ཡང་དཔེ་བལྟ་ས་ཡོད་ཙང། ཏན་ཏན་ཅིག་གོ་བ་ལེན་ཡག་དང་ཨ་ནི་དེ་གི་བརྗོད་བྱ་གི་ཉིང་བཅུད་དེ་ལེན་ཐུབ་ཡག་ལ་ཨ་ནི་རེ་བ་ཆེན་པོ་འདུག་བསམ་གི།

རེད་ལ་ད་འདི་ཐབས་དེ་བར་ཁྲིམས་བོད་ཡིག་ནང་བར་ཁྲིམས་མ་བཅས་སྔོན་ལ་ཨེ་ཤེ་ཡ་རང་བླང་ཁྲིམས་ཁང་གིས་ད་སྒྲུབ་ག་ལ་གི་ཆ་འགྲིག་བྱས་ནས་ཕལ་ཆེར་ཚོ་དྲུག་ཅུ་རེ་བཞི་བཞི་ཡོད་རེད་ད་དེའི་ནང་ལོ་ཐབས་ཚོ་ན་སྐུ་སྒྲུབ་ག་ལ་ཐབས་ཚོ་ན་རྒྱ་ཡིག་ཤིག་ཡོད་ཙང་གོང་རིམ་གི་རྒྱ་ཡིག་དེ་མ་བླང་ཨ་ནི་དེའི་ནང་ལོ་ནས། ད་ཁོ་རང་གི་དོགས་པ་ཡོད་ཡ་དང་ཨ་ནི་བོད་ཀྱི་ལོ་རྒྱུས་དང་འབྲེལ་ནས་ཨ་ནི་ཁོས་མར་དེ་འདྲ་དྲི་བ་དྲིས་ལན་བྱས་ནས་མར་ཅིག་སོང་ཡོད་བ་རེད་དེ་རྗེས་ནས་ང་ཚོ་ལང་ཁིར་ཚོགས་པ་ནང་ལོགས་ནས་དེ WhatsApp གི་ཚོགས་པ་ནང་ལོགས་ནས་དེ་ད་དེ་ལས་ཞིབ་ཚགས་ཡོད་བ་རེད་ད་གོང་ནས་མར་ཞིབ་ཚགས་པོ་བྱས་ནས་མར་འགྲོ་གི་ཡོད་བ་རེད་དེ་མར་ད་དྲ་མཁན་ཡིད་ཚིག་ཟིག་ཡོད་བ་རེད་ད་ཕལ་ཆེར་ཚར་འགྲོ་ཡོད་བ་རེད་ཨ་ནི་དེ་དེ་ཉན་ན། ཨ་ནི་དེ་ད་གོ་བདེ་པོ་བྱས་འགྲེལ་བཤད་བྱེད་ཀྱི་ཡོད་ཡ་དེ་འདྲ་རེད་ཞིབ་ཚགས་པོ་ཡོད་བ་རེད། དེ་མ་ཚད་ད་ལྟ་ད་ལྟ། ད་ནི་ཨ་རིའི་རླུང་འཕྲིན་ཁང་གིས་ལ་ཡང་དེའི་སྒང་ལ། དྲི་བ་དྲིས་ལན་གྱི་ཚུལ་དུ་བརྙན་དང་བཅས་ནས་ཨ་ནི་དེ་འདྲ་འགྲོ་གི་ཡོད་རེད་དེ་ནས་རྒན་ལགས་ཀྱི་དངོས་གནས་ཀྱི་དེབ་དེ་ཡང་དོ་སྣང་ཡོད་མཁན་ཅིག་ཡིན་ན་ངའི་བསྒྱུར་ཡག་གི་བོད་ཡིག་གི་འགྱུར་དེའི་གོ་བ་ལེན་མ་ཐུབ་ཡ་དང་གསལ་པོ་མ་ཆགས་ཡ་དེ་ཚོ་ཨ་ནི་ད་སྒྲ་དེ་ཚོ་ཉན་ནས་ངས་མར་ངོ་སྤྲོད་བྱེད་ཀྱི་ཡོད་ཡ་དེ་དང་ཉན་ནས་དེ་འདྲ་མར་སོང་ན་ཨ་ནི་ཟུང་འབྲེལ་བྱས་ནས་མར་སོང་ན་ཏན་ཏན་གྱི་ཕན་ཐོགས་ཡག་གི་རེ་བ་ད་ཆེན་པོ་འདུག་ལ། ད་སྤྱི་བཏང་སྤྱི་བཏང་དེ་ལོ་རྒྱུས་ཀྱི་དེབ་ཟེར་ཡ་དེ་ཨ་ནི་ཁོ་རང་ག་རེ་སོང་རེད་ད་དེ་ཁོ་རང་གི་དེའི་གི་དེབ་དེ་ཅིག་ག་རེ་སོང་མན་ཇུ་དང་བོད་ཀྱི་ཁོ་རང་གི་གྲུབ་འབྲས་དེའི་གི་གཏན་འཁེལ་རྒྱུ་དེའི་སྒང་ལ་ཨ་ནི་མ་འོང་བ་ན་བོད་ཀྱི་ལོ་རྒྱུས་ཉམས་ཞིབ་བྱེད་མཁན་དེ་ཚོ་གི་ཨ་ནི་བོད་ཀྱི་བོད་རང་གི་ལོ་རྒྱུས་ཡིག་ཆ་ཁུངས་གཏུགས་ནས་དེ་ག་ནང་བཞིན་དེ་ལ་ད་ཁ་སྣོན་བྱས་ནས་ཨ་ནི་དེ་འདྲ་མ་ཞིབ་འཇུག་བྱས་ཞིབ་འཇུག་བྱེད་རྒྱུ་གི་གྲུབ་འབྲས་དེ་བོད་རང་གི་ལོ་རྒྱུས་ཀྱི་ནང་ལོགས་ལ་མེད་ཡ་དེ་ཚོ་ཁ་སྐོང་བྱས་ནས་ཨ་ནི་དེ་འདྲ་བྱས་ནས་མ་ཡང་མིང་རྒྱལ་རབས་དང་ཆིང་རྒྱལ་རབས་ཀྱི་ལོ་རྒྱུས་བོད་ཀྱི་ལོ་རྒྱུས་དེ་དེ་སྐབས་ཀྱི་བོད་ཀྱི་ལོ་རྒྱུས་མ་ཁ་སྐོང་བྱས་ཡས་མ་ཡང་ལོ་རྒྱུས་ཀྱི་དར་མ་བྱེད་ཡ་དང་ཞིབ་འཇུག་བྱེད་ཡ་ཡིན་ན་ད་བོད་ཀྱི་ལུགས་རྒྱུས། ཞིབ་འཇུག་བྱས་ན་ད་བོད་ཀྱི་ལོ་རྒྱུས་དེ་ཁ་ཚང་ཡག་དང་སྟོང་ཆ་མང་པོ་ཅིག་སྐོང་ཐུབ་ཡག་དེ་འདྲ་གི་རེ་བ་ཆེན་པོ་འདུག་དེ་དེའི་སྒང་ལ། ཁོ་རང་གིས་དེ་ལ་ཟུར་ལྟ་དང་ཁོ་རང་གིས་ཡིག་ཡིག་ཚང་བེད་སྤྱོད་བྱེད་རྒྱུ་དེ་ཚོ་གི་ཁ་སྐོང་ནས་བོད་ཀྱི་ལོ་རྒྱུས་ལ་ཁ་སྐོང་ཡག་གི་ཨ་ནི་དེ་འདྲ་གི་ཡང་སྡེ་ཚན་མང་པོ་ཅིག་ཆགས་བསྡད་ཡོད་རེད་དེ་དེའི་སྒང་ལ། གཅིག་ཕྱི་ཐང་གཅིག་བོད་རྒྱ་གཉིས་འབྲེལ་བ་ཙམ་མ་ཡིན་པའི་བོད་ཀྱི་ལོ་རྒྱུས་སྤྱི་ཡོངས་ལ་ཡང་ཁ་སྐོང་མང་པོ་ཅིག་བྱེད་ཐུབ་ཀྱི་ཡོད་ཙང་ཨ་ནི། ད་ཁོ་རང་གི་ཞིབ་འཇུག་གྲུབ་འབྲས་དེ་ལ་སློབ་སྦྱོང་བྱས་དེ་ནས་བོད་ཀྱི་ལོ་རྒྱུས་ཞིབ་འཇུག་པ་གིས་ཨ་ནི་བོད་ཀྱི་ལོ་རྒྱུས་ལ་ཁ་སྐོང་བྱེད་ཡ་ཡིན་ན་བོད་རྒྱ་གཉིས་ཀྱི་འབྲེལ་བ་གསལ་རུ་ཆགས་པ་མ་ཟད་ཨ་ནི་བོད་ཀྱི་ལོ་རྒྱུས་ཡང་དེ་མཚུངས་ཡར་རྒྱས་གོང་འཕེལ་དེ་འདྲ་འགྲོ་ཡ་ལ་ཏན་ཏན་ཕན་ཐོགས་གི་རེད་བསམ་གྱི། ལགས་སོ། དེས་ན་དུས་ཚོད་ཀྱི་དབང་གིས་ད་ངས་གངས་ལྗོངས་ལངས་རྟགས་འདི་ནས་མཚམས་འཇོག་དགོས་དོན་ལྟ། དེས་ན་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཐེངས་འདིར